ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་སུམ་ཅུ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར། གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་དུ་བཞུགས་རིང་རྒྱ་དཀར་ནག་གཉིས་ཀྱི་དཔོན་རིགས་དང་མཇལ་མོལ་གནང་ཞིང་བོད་ནང་གནས་སྐབས་ཤིག་རིང་དམངས་གཙོའི་བཅོས་བསྒྱུར་ཟེར་བ་དུས་འགྱངས་བྱ་རྒྱུ་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན

གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་མུ་མཐུད་བྱས་ནི་བོད་ཀྱི་ལོ་རྒྱུས་ནི་ངོ་སྤྲོད་ཞུ་གི་ཡིན་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ང་ཚོས་ངོ་སྤྲོད་ཞུ་ཡག་གཙོ་བོ་དེ་ཡིན་པས་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོ་ལ་རྒྱལ་བ་རིན་པོ་ཆེ་དམིགས་བསལ་རྒྱ་གར་ལ་ནི་བཞུགས་པའི་སྐབས་ལ་རྒྱ་དཀར་ནག་གཉིས་ཀྱི་དཔོན་རིགས་དང་མཇལ་མོལ་གནང་ཡོད་ལ་དེ་དག་གི་ཐོག་ནས་ཡིན་པས་ན་བོད་ནང་ལོགས་ལ་གནས་སྐབས་ཅིག་རིང་ལ་བསྒྱུར་བཅོས་བྱེད་ཡག་འདི་དུས་འགྱངས་བྱས་པའི་ནི་གནས་ཚུལ་འདི་འདྲ་ཅིག་བྱུང་ཡོད་རེད་དེ་ནང་བཞིན་ནི་བསྟན་སྲུང་དྭང་བླངས་དམག་གི་སྐོར་དང་བཅས་ཀྱི་ཐོག་ནས་ནི་ང་ཚོའི་ལེ་ཚན་ནང་ངོ་སྤྲོད་ཞུ་གི་ཡིན་ང་ཚོས་ཡང་སྔར་རྒྱུན་གཞིར་བཟུང་བྱས་རྗེས་ད་ལྟ་ལེ་ཚན་ནང་ལོགས་ལ་བཞུགས་སྒར་ཁུལ་དུ་ཡོད་པའི་སཱ་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་འབུམ་རམས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ཨོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལའོ། ཨ་ནི་སྟོབས་ལགས་ང་ཚོས་ལེ་ཚན་གོང་མའི་ནང་ལོགས་ལ་བཀའ་མོལ་ཞུ་ཡ་དེ་ཡིས་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་གྲ་སྒྲིག་ལྷན་ཁང་ཟེར་ཡ་དེ་བཙུགས་པའི་ཐོག་ནས་ཨ་ནི་བོད་ནང་ལོགས་ལ་དམག་མི་ཉུང་རུ་བཏང་ཡ་དང་ཁུལ་ལས་དཀའ་ངལ་འཕྲད་པ་རེད་དེ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོ་ལ་རྒྱལ་བ་རིན་པོ་ཆེ་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་རྣམ་པ་གཉིས་རྒྱ་གར་ལ་ཕེབས་པའི་ད་སྐོར་ལ་ཏོག་ཙམ་བཀའ་མོལ་ཞུ་ཡ་བྱུང་ད་ད་ལྟ་ནི་ལེ་ཚན་ནང་ལོགས་ལ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ལྔ་བཅུ་ང་དྲུག་གི་ལོ་ལ་རྒྱལ་བ་རིན་པོ་ཆེ་ནི་རྒྱ་གར་ལ་ཕེབས་པའི་སྐབས་ལ་ཡིན་པ་ཡིན་ན་ཆོས་ཕྱོགས་ཀྱི་མཛད་པ་གཅིག་པུ་མ་ཡིན་པར་དམིགས་བསལ་བོད་ནང་ལོགས་ཀྱི་ཛ་དྲག་གི་གནས་སྟངས་ཀྱི་ཐོག་ནས་ཡིན་ན་རྒྱ་དཀར་ནག་གཉིས་ཀྱི་ནི་དཔོན་རིགས་དང་མཇལ་མོལ་གནང་ཡོད་རེད་བྱས་ཙང་སྟོབས་ལགས་ཐོག་མར་ད་ལོ་རྒྱུས་ཀྱི་ཐོག་ནས་ད་ད་ཕར་ཅིག་གཟིགས་པ་ཡིན་ན་སྐབས་དེ་དུས་ཀྱི་གནས་སྟངས་དེ་ག་འདྲ་རེད་ཅེས་གཟིགས་དགོས་ན་ད་ཡིག་ཆ་མང་པོ་ཅིག་གསར་པ་འདི་ཐོན་ཡོང་གི་དེ་གའི་ནང་ལོགས་ཡིན་ནའི་ལས་སྐབས་དེ་དུས་ནི་རྒྱ་ནག་གི་སྲིད་བློན་ཀྲོའུ་ཨེན་ལའི་ནི། ཆེད་མངགས་རང་ད་རྒྱ་གར་ལ་ཐེངས་མ་འདུག་ས་རྒྱལ་བ་རིན་པོ་ཆེ་ཕ་གིར་བཞུགས་གདན་འཇགས་པའི་སྐབས་ལ་ནི་ཕར་འགྲོ་ཚུར་འོང་མང་པོ་ཅིག་བྱས་ཡོད་རེད་འདི་གའི་མང་པོ་ཅིག་དེ་ད་རྒྱལ་བ་རིན་པོ་ཆེ་ཕ་གིར་བཞུགས་ཡོང་བསམ་པས་ད་ཁོ་རང་ཚོའི་འཇིག་ཚབ་དང་བོད་དེ་བས་དེ་དབང་སྒྱུར་འོག་ལ་བརྒྱ་ཆ་བརྒྱ་སླེབས་མེད་དུས་ག་ནས་འདི་གའི་ཀྱི་ཐོག་ལ་ཆེད་མངགས་རང་ཅིག་དམིགས་པས་ནི་རྒྱ་གར་ལ་ད་རྒྱ་ནག་གི་དཔོན་རིགས་བསྐྱོད་པ་ཅིག་བྱས་ཀྱི་ཡོད་རེད་ཟེར་བྱས་ཡང་དེ་འདྲ་བྱས། ཡོང་གི་ཡོད་ལ། ད་ལོ་རྒྱུས་ཀྱི་གནས་ཚུལ་འདི་གའི་ལ་ད་སྲིད་དོན་ཐོག་ལ་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་གི་ཐོག་ནས་ཡང་གནད་འགག་རེ་ག་འདྲ་ཅིག་ཆགས་ཀྱི་ཡོད་ན་འདིའི་སྐབས་ཀྱི་དུས་ཚོད་འདི། རེད་སྒྲོལ་དཀར་ལགས་ད་སྐབས་དེ་དུས་ཀྱི་གནས་ཚུལ་དེ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ང་བདུན་གྱི་ནང་ལ་དུས་ཚོད་དེའི་སྐབས་སུ་དེ་ད་ལ་སྒྲོལ་དཀར་ལགས་གསུངས་པ་ནང་ལྟར་བོད་ནང་ལ་ཅིག་ཁམས་དང་ཨ་མདོའི་ངོས་ལ་ད་ཁོ་ཚོས་ཀྱི་ཅིག་འདི་ལོ་སྐོར་སུ་མེད་པ། ཁ་ཐུག་ལ་ནི་ད་རལ་འདི་ནམ་ཡུག་སི་ནམ་དེ་འབྲེལ་གྱི་རྣམ་པའི་ཐོག་ནས་བཅོས་སྒྱུར་ལབ་མཁན་དེ་གཅིག་འགོ་གཅིག་བཙུགས་ཡོད་རེད། དབུས་གཙང་ངོས་ལ་ཟེར་ན་ད་དགའ་ལྡན་ཕོ་བྲང་གི་དབང་བསྒྱུར་འོག་ལ་ཡོད་པའི་ས་ཁུལ་འདི་ཚོ་ལ་ད་བཅོས་སྒྱུར་དེ་ནི་གཅིག་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་ལ་གཅིག་གྲོས་བསྡུར་གྱི་རྣམ་པའི་ཐོག་ནས་གཅིག་བཅོས་སྒྱུར་ལ་བྱེད་དགོས་ཀྱི་རེད་ལབ་རེད། ད་ལབ་པ་ནང་བཞིན་གྱི་མཉམ་དུ་ག་རེ་ཟེར་ན་སྐབས་དེ་དུས་ཁ་སང་ང་ཚོས་ཞུས་པ་རེད། ད་ནི་སྔོན་མ་ཡིན་ན་བོད་གཞུང་གཅིག་རེད་ད་ལྟ་ག་རེ་ཟེར་ན་བོད་གཞུང་དེ་དུམ་བུ་ལྷུ་གསུམ་ལ་བཏང་རྗེས་ནི་ཅིག་བོད་ས་གནས་ཟེར་མཁན་ཅིག་བྱས་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་ལབ་མཁན་ཅིག་བྱས་པཎ་ཆེན་ནང་མ་སྒང་ཟེར་མཁན་ཅིག་བྱས་ཅིག་དུམ་བུ་ལྷུ་གསུམ་ལ་བཟོས་ཏེ་སྡོད་དགོས་ཚུལ་ད་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་དང་པཎ་ཆེན་ནང་མ་སྒང་གིས་ནི་བོད་ལ་བཅིངས་འགྲོལ་བཏང་དགོས་འདུག་ཟེར་གྱི་ཅིག་བསམ་ཚུལ་དེ་སྟོན་གྱི་ཡོད་རེད་ཨ་ནི། རང་སྐྱོང་ལྗོངས་ཟེར་མཁན་འདི་གི་གྲ་སྒྲིག་ཨུ་ཡོན་ལྷན་ཁང་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་ཡག་འདིའི་ནང་ལ་འཐུས་མི་གི་ནང་ལས་ཡོང་ཁུངས་བཞི་ལྔ་ཡོད་པའི་ནང་ནས་ད་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་དང་པཎ་ཆེན་ནང་མ་སྒང་ལབ་མཁན་དེ་འཐུས་མི་ཡོད་རེད་འདི་གི་ནང་བཞིན་རྒྱ་མི་གི་འཐུས་མི་ཡོད་རེད་འདི་གི་ནང་བཞིན་ད་ང་ཚོའི་མཐོ་རིམ་གི་མི་སྣ་ཁ་ཤས་ཅིག་ཡོད་རེད་གཞུང་དང་ཁ་ཐུག་འབྲེལ་བ་མེད་སྐྱོར་གི་མཐོ་རིམ་བོད་པའི་སྤྱི་ཚོགས་ནང་ལ་ད་ཤུགས་རྐྱེན་དང་མིང་གནས་ཡོད་པ། བྱས་ཙང་ད་དེ་སྤྱིར་ཁྱོན་ཡོངས་ནས་འཐུས་མི་འདི་ཚོའི་ཁྱོན་བསྡོམས་མང་ཉུང་དེ་ནི་ད་བོད་གཞུང་ནང་ད་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་གི་བོད་གཞུང་རང་གི་མི་སྣ་དེ་ཉུང་བ་ཡིན་པ་སོང་ཙང་ནུས་པ་ལོ་ཞིག་ཐོན་གྱི་ཡོད་པ་མ་རེད་ད་བཅིངས་འགྲོལ་ལབ་མཁན་དེ་བཏང་དགོས་ཀྱི་འདུག་མི་འདུག་ཟེར་ཞུ་བ་བཅོས་བསྒྱུར་དེ་བྱེད་དགོས་ཀྱི་འདུག་མི་འདུག་ཟེར་བྱས་ཙང་ད་འདི་དཀའ་ངལ་དང་གནས་ཚུལ་ཅིག་ཡོད་དུས་སྐབས་སུ། ད་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཆིབས་བསྒྱུར་ཅིག་གནང་ཡ་གི་གོ་སྐབས་ཅིག་བྱུང་རེད་པ། གོ་སྐབས་དེ་བྱུང་བའི་སྐབས་སུ་ད་ཆིབས་བསྒྱུར་གནང་ཡ་དེ་དམིགས་ཡུལ་གཙོ་བོ་དེ་ཆོས་ཕྱོགས་དང་འབྲེལ་བའི་རེད་སངས་རྒྱས་མྱ་ངན་ལས་འདས་རྗེས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་དུས་དྲན་ཅིག་ལ་ཆིབས་བསྒྱུར་གནང་ཡ་བྱུང་རེད་ད་དེ་འདྲའི་ཆིབས་བསྒྱུར་དེ་གོ་སྐབས་ཅིག་ང་ཚོས་ག་རེ་མཐོང་གི་ཡོད་རེད་ཟེར་ན་སྐབས་དེ་དུས་ཀྱི་བོད་ཀྱི་ད་མཐོ་རིམ་གྱི་ཆབ་སྲིད་ཀྱི་ཐོག་ལ་ཐུགས་སྣང་བཞེས་མཁན་ཚོས་ཨ་ནི་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཆབ་སྲིད་ཀྱི་སྐྱབས་བཅོལ་གྱི་ངོ་བོའི་ཐོག་ནས་བཞུགས་གནང་ཡས། དེ་མ་བཞུགས་པ་ཡིན་པ་ཡིན་ན་ཨ་ནི་ག་ས་ན་རྒྱ་ནག་གི་ངོས་ནས་ད་ཁམས་དང་ཨ་མདོའི་ངོས་ལ་བཙན་འཛུལ། དམངས་གཙོའི་བཅོས་བསྒྱུར་ཟེར་ཏེ་བཙན་ཤེད་ཐོག་ནས་བྱེད་ཀྱི་ཡོད་པ། ཨ་དེ་ནང་བཞིན་གྱི་དབུས་གཙང་ངོས་ལ་སྐད་ཆ་དེ་སླེབས་ཀྱི་ཡོད་པ་དབུས་གཙང་ས་ན་དགྲ་དགའ་འདྲེ་པོ་དགྲ་ལྔ་འོག་ནང་ལ་ལྕེ་རྩ་མདུད་དགོས་སུ་དོན་དངོས་བཞག་བཞག་རྒྱུགས་ཀྱི་གྲོས་མཐུན་དོན་ཚན་བཅུ་བདུན་ལབ་མཁན་བྱས་འོར་བ་འདིས་ཀྱིས་ཨ། ཚིག་དོན་འབྲུ་དོན་འདི་ཚོ་ལ་ཨ་ནི་ཆ་འཛིན་བྱེད་ཐབས་ལུས་ཤིག་མེད་པ། ཡིད་ཆེས་ལུས་ཤིག་མེད་པའི་རྣམ་འགྱུར་གཅིག་མངོན་ཡོང་གི་རེད། སྔོན་པ་ནང་བཞིན་གྱི་ད་རྒྱལ་བ་རིན་པོ་ཆེ་སླར་ཡང་ག་རེ་ཟེར་ན་ཅིག་རྒྱ་གར་ལ་ཚུར་ཞིག་ཆིབས་བསྒྱུར་གནང་ཡའི་གོ་སྐབས་དེ་བཟུང་རྗེས་རྒྱ་གར་ནང་ལ་བཞུགས་གནང་རྗེས་ནི་བོད་ཀྱི་འཐབ་རྩོད་ཅིག་གནང་ཐུབ་ཡས་ཀྱི་བསམ་བློ་འདི་འདྲས་བཏང་གནང་མཁན་མང་པོ་ཞིག་ཡོད་རེད། ད་དེ་ག་ནང་བཞིན་གྱི་དུས་སྐབས་དེའི་ནང་དུ་ཨ་ནི་རྒྱ་གར་གྱི་སྲིད་བློན་ནེ་རུ་ལ་རྒྱལ་བ་རིན་པོ་ཆེ་གིས་ད་བོད་ཤར་ཕྱོགས་ངོས་ལ་ཅིག་དྲག་པོ་གིས་ད་བཅོས་བསྒྱུར་བཏང་བ་བྱས་བོད་གཞུང་དྲག་པོ་གི་བཅོས་བསྒྱུར་གྱི་སྐད་ཆ་དེ་ཅིག་ལམ་ལྷོང་ཡོང་དགོས་ཀྱི་ཐོག་ལ་གནོན་ཤུགས་སྤྲད་ཀྱི་ཡོད་པ་མདོར་བསྡུས་ནས་བཤད་ན་གྲོས་མཐུན་གྱི་གྲོས་མཐུན་དོན་ཚན་བཅུ་བདུན་ལབ་མཁན་དེའི་ནང་ལ་གསར་འགྱུར་མང་པོ་ཅིག་དབྲལ་བཤིག་བཏང་གི་ཡོད་པ་དེ

ཚུལ་ཁྲིམས་ལྔ་ལབ་མཁན་ཆིངས་ཡིག་ལུས་བཞག་རོ། འདི་གི་གནས་ཚུལ་དེ་དང་འབྲེལ་བ་ཡོད་པའི་ཐོག་ནས་ཐུན་མོང་གི་ལས་ཀ་མང་པོ་ཞིག་སྐབས་དུས་བྱེད་ཀྱི་ཡོད་རེད། ད་རྒྱ་གར་དང་རྒྱ་ནག་གཉིས་ཡང་ཁོ་རང་ཚོ་གི་ལས་ཀ་མང་པོ་བྱེད་དགོས་ཀྱི་ཡོད་རེད། བྱས་པ་དང་སྦྲགས་ཅིག་ཡང་རྒྱ་གར་ལ་ཞེད་སྣང་ག་རེ་བྱེད་ཡོང་གི་ཡོད་རེད་ཟེར་ན། བོད་ལ་བལ་འདི་ད་དམག་དཔུང་མང་པོ་ཞིག་ཡོང་མཐའ་མཚམས་ཀྱི་ཚང་རྒྱ་ནག་རང་གི་དམག་མི་གི་བྱས་ན་རྒྱ་གར་ལ་རང་བཞིན་གྱི་ཉེན་ཁ་ཡོང་བ་ལ་ཡང་ཅིག་བཤད་ད་གང་ཅའི་ནེ་རུ་གི་ལྔ་བཅུ་ང་གཅིག་བཞི་བཅུ་ཞེ་དགུ་གཡས་གཡོན་དུ་ཨ། བོད་རྒྱ་མིའི་མངའ་ཁོངས་ཡིན་པ་གི། ཐག་གཅོད་ཅིག་ཟིན་ན། སྲིད་བྱུས་ཀྱི་ཁྱབ་བསྒྲགས་བྱས་པ། ཁས་ལེན་བྱས་པ་དེ་གིས་ད་ཞེད་སྣང་དེ་ཤེས། ཁོ་རང་ཚོ་ལ་མངོན་འགྱུར་ཞིག་ཡོང་གི་ཡོད་རེད་ལབ་བ་ལ། ལོ། ནོར་འཁྲུལ་ད་ངོས་ཟིན་ཡས་དང་ནོར་འཁྲུལ་དེ་ལ་ཨ་ཧ་ད་ནོར་ཤག་བསམ་བསམ་གྱིས་ཅིག་བསམ་བློ་ཞིག་ཡོད་རེད་བ། ལོ། ད་ཕྱིས་ནས་འདིའི་གནས་ཚུལ་དེ་དང་སྐབས་དེ་མཉམ་འདྲེས་ལ་ཡོང་གི་འདུག་བ། ད་དྲག་པོ་ཟེར་ན་ད་ཅིག་རྒྱ་མི་གི་ངོས་ནས་ཆ་བཞག་པ་ན་གལ་སྲིད་རྒྱལ་བ་རིན་པོ་ཆེ། ཕར་ཅིག་བོད་ལ་ཆིབས་སྒྱུར་མ་གནང་པ་ཡིན་པ་ཡིན་ན། རྒྱ་ནག་ཁོ་རང་ཚོ་གིས་ཞི་བའི་བཅིངས་འགྲོལ་བཏང་ཡིན་ཟེར་ལ་སོགས་པ་དང། བོད་དེ་བལ་ཁུ་སི་ཐན་འདྲ་ཅིག་འཛམ་བུ་གླིང་གི་ཆབ་སྲིད་ཀྱི་གླེང་སློང་ཁྱོན་ནས་མེད་པའི་དབང་བསྒྱུར་གྱི་ཐོག་ནས་ཟ་ཐུབ་པ་གི་གནས་ཚུལ་དེ་ལ་ཡང་ཁྲ་ལོག་རྒྱག་ཡས་ཀྱི་ཉེན་ཁ་ཅིག་ཐོར་རྗེས་རྒྱ་ནག་ལའང་ཞེད་སྣང་ལོས་གཅིག་ཡོང་གི་ཡོད་རེད་ལབ་ན།
ཞུས་བཟང་གིས། ད་ལྔ་བཅུ་ང་དྲུག་གི་ལོ་དེ་གནད་འགག་ཅིག་གི་ཆགས་ཀྱི་ཡོད་ས་རེད་ང་རང་ཚོ་བོད་པའི་གནས་སྟངས་ཀྱི་ཐོག་ནས་ཞུས་པ་ཡིན་ན་ད་སྐབས་དེ་དུས་ཡང་ད་ལྟ་གོང་ལ་བཀའ་མོལ་རོབ་ཙམ་ཅིག་བྱུང་སོང་ནི་རྒྱལ་བ་རིན་པོ་ཆེ་ད་རྒྱ་གར་ལ་བཞུགས་པའི་སྐབས་ལ་ཡིན་པ་ཡིན་ན་རྒྱ་ནག་གི་བོན་རིགས་ཀྲོའུ་ཨེན་ལའི་དང་ནི་ཕར་ཚུར་ཅིག་བཀའ་མོལ་གནང་ཡོད་རེད་དེའི་རྟེན་བྱེད་ཆས་ནི་བཅོས་བསྒྱུར་བྱེད་ཡག་དེ་དུས་ཚོད་མར་འགྱངས་ཡག་དང་དེ་འདྲ་གི་ཐག་གཅོད་ཅིག་བྱུང་ཡོད་རེད་བྱས་ན་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་ཅིག་བྱ། སྐབས་འདིར་རྒྱ་གར་ནང་དུ་བོད་ཀྱི་བདེ་དོན་ཚོགས་པའི་འཐུས་མི། ཚོས་ལྡི་ལིར་བཀའ་ཤག་ལྷན་རྒྱས་སར་བཅར་ཏེ། མེ་སྤྲེལ་ཟླ་བ་བཅུ་གཅིག་པའི་ཚེས་གཅིག་འཁོད་པའི་རྒྱལ་བློན་མཚན་བཀོད་ཀྱི་སྙན་ཞུ་དང་བཅས་ལྷ་སར། ད་ང་ཚོས་སྙན་ཞུ་ཅིག་ཕུལ་བ་རེད། དེ་དང་འཐུས་མི་སྒང་ག་ཁྲིད་ཡོད་རེད་ད་བཀའ་ཤག་སྙན་ཞུ་དེ Hyderabad House ནང་ལ་ཕུལ་བ་རེད། སྙན་ཞུ་དང་བཅས་ལྷ་སར་བོད་ནས་རྒྱ་དམར་གྱི་ཞི་དྲག་ལས་བྱེད་གཅིག་ཀྱང་མེད་པར་ཕྱིར་འཐེན་མ་བྱུང་གི་བར་གོང་ས་མཆོག་རྒྱ་གར་ས་ཐོག་རང་དུ་སྐུ་བཞུགས་ཡོད་པ།

ད་དེ་ག་ནང་བཞིན་ཡང་སྐབས་དེ་དུས་ནི་སྐུ་ངོ་ཞྭ་སྒབ་པ་ཁོ་ན་ཚོ་ད་རྒྱ་གར་ལ་བཞུགས་ཡོད་རེད་ནི་དེ་དུས་ད་བདེ་དོན་ཚོགས་པ་ཟེར་ཡག་ཅིག་ཡོད་པ་དང་དེའི་ཐོག་ནས་ནེ་ལེ་དོན་ཚན་བཞི་ཅན་གྱི་ད་ཅིག་གི་གྲོས་ཆོད་ཅིག་གསལ་བསྒྲགས་གནང་ཡག་གི་གནས་ཚུལ་ཅིག་བྱུང་ཡོད་ཟེར་བ། རེད་འགྲོ་ག་ལ་ད་དེ་སྐབས་བདེ་དོན་ཚོགས་པ

བོད་རང་བཙན་གནས་ཐབས་བྱེད་ཡས་དང་རྒྱ་ནག་ལ་མ་ཁ་གཏད་བཅག་ཡས་དང། ད་དུ་འདི་འདྲ་བྱས་ན་ང་ཚོས་ཀྱི་ཅིག་དམག་གྲ་བསྒྲིགས་བྱས་རྒྱ་མི་ལ་མ་ཅིག་ཁ་གཏད་བཅག་ཡས་ཀྱི་འདི་འདྲས་ཀྱི་དགོངས་པ་བཞེས་པ་རེད་མ་གཏོགས་པས་ཀྱི་ལྔ་བཅུ་ང་གཅིག་གི་ང་ཚོས་གྲོས་མཐུན་བཞག་བྱས་བོད་དང་རྒྱ་ནག་མཉམ་གནས་བྱེད་ཀྱི་བསམ་བློ་འདྲ་བོ་བསམ་བློ་ཅིག་དང་ཅིག་བྱ་ཤེས་ཤིག་འདི་ཡོད་མ་རེད་བྱས་ཙང་ཁོང་ཚོས་ཀྱི་ངོས་ནས་ད་གཅིག་ནས་རྒྱ་ནག་ལ་ཁ་ཐུག་གི་སྐྱོན་བརྗོད་བྱས་ཡོད་རེད།

བོད་གཞུང་གི་དུས་སྐབས་དེའི་དགོངས་པ་བཞེས་སྟངས་དམིགས་ཡུལ་འདྲ་གི་མ་རེད། གཞི་རྩའི་བོད་རྒྱལ་གྱི་བདེ་དོན་ཟེར་ཡས་གཅིག་པ་རེད་དེ་ཡིན་ན་ལ། བོད་གཞུང་དེ་ད་བས་ལྔ་བཅུ་ང་གཅིག་ནས་བྱས་རྗེས་གྲོས་མཐུན་གཞིར་བཟུང་གི་རྒྱ་བོད་མཉམ་གནས་བྱེད་ཀྱི་གཅིག་གི་གནས་ཐོག་ནས་ཕྱག་ལས་གནང་གི་ཡོད་རེད་བ། གཅེན་མཁན་རྩིས་གསུམ་གྱི་དབུ་ཁྲིད་པའི་གི་ཀ་སྦུག་བདེ་དོན་ཚོགས་པ་ལབ་མཁན་འདི་གི་མཐའ་གཅིག་ཏུ་ག་རེ་ཟེར་ན་རྒྱ་ནག་ལ་ག་རེ་ཟེར་ན་ངོ་རྒོལ་དང་རྒྱ་མི་མར་མཐར་སྐྲོད་བཏང་ཡས་དང་བོད་རང་བཙན་གི་རྣམ་པ་དེ་རྒྱུན་གནས་བྱེད་ཀྱི་དགོངས་པ་བཞེས་ཀྱི་ཡོད་རེད་ལ། ཡིན་ན་ད་རྒྱ་ནག་ལ་ང་ཚོས་ག་རེ་ཟེར་ན་འགོག་དམ་བཏང་ཡ་དང་དགོས་འདུན་བཏོན་ཡས། དེ་ག་ནང་བཞིན་གྱིས་ཨ་ནི་ང་རང་ཚོའི་བོད་གཞུང་དང་རྒྱལ་བ་རིན་པོ་ཆེ་ལ་ད་ཅིག་ཆབ་སྲིད་ཀྱི་ཐོག་ནས་ལམ་སྟོན་དང་དགོངས་ཚུལ་ཕུལ་ཡས་འོ་དེ་འདྲས་ཀྱི་ཕྱག་ལས་རེད། སྐབས་དེ་དུས། འདིའི་ཤུགས་དེ་ཆེ་གཅིག་བྱས་རྗེས་བཀའ་ཤག་དང་མང་པོའི་ཐོག་ནས་དེའི་རྒྱབ་སྐྱོར་ཅིག་ཐོབ་ཡོད་པ་ཡིན་པ་ཡིན་ན་གནས་སྟངས་ལ་འགྱུར་བ་འགྲོ་སྲིད་ཀྱི་རེད་པས།
ད་བྲོས་ཁ་ལ་རྒྱབ་སྐྱོར་ཐོབ་ས་ཅིག་ཡོད་བ་མ་རེད་ག་ནས་ཡོད་མ་རེད་ཟེར་ན་བཀའ་ཤག་དེ་བོད་ལ་ཡོད་རེད་ལྷ་ས་ལ་ཡོད་རེད་བ། ལྷ་ས་ལ་ཡོད་པ་མི་ཚད་ད་དེ་འདྲ་ག་རེ་བཙུགས་ཚར་རེད་ཟེར་ན་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེ་བཙུགས་ཚར་རེད། དེ་བཙུགས་ཚར་ཡོང་དུས་ཁོ་ཚོས་ག་རེ་ཟེར་ན་འཇུ་བ་ད་བཀའ་ཤག་དེ་ཁོ་ཚོས་ཀྱི་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེས་བཀའ་ཤག་གི་ནུས་པ་ཟེར་ན་འདྲ་བོད་གཞུང་ཟེར་གྱི་ང་ཚོའི་གཞུང་གི་ཅིག་ཅིག་སྒྲིག་གཞི་དང་རྣམ་པ་དང་འགན་དབང་ཅིག་ཡོད་རེད་བ། འདི་ནུས་མེད་བཟོས་ཀྱི་རེད་བ་ད་དེ་ཧ་ལམ་བཟོས་ཚར་བ་ལུས་ཀྱི་རེད་བ། ག་རེ་ཟེར་ན་བོད་རང་སྐྱོང་ལྗོངས་གྲ་སྒྲིག་ད་སྐབས་དེ་དུས་ལ་དབང་ཤུགས་ཆེ་ཤོས་དེ་ག་རེ་རེད་ཟེར་ན་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་འདི་རེད། དེའི་གོང་ལ་བྱས་པ་ཡིན་ན་རྒྱ་ནག་གི་དབང་ཆ་ཡོད་ཤོས་ཀྱི་དེ་བོད་དམག་ཁུལ་ཁང་ལབ་མཁན་འདི་རེད་བ། ཨ་ནི་ང་རང་ཚོའི་ངོས་ནས་བོད་གཞུང་བཀའ་ཤག་ཡོད་རེད་བ། ད་ཁོ་གཉིས་ཟླ་སྒྲིལ་བཏང་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེ་བཙུགས་རེད་བ། དེ་བཙུགས་ཡོང་དུས་སྐབས་སུ་བཀའ་ཤག་ལ་རྦད་དེ་དེ་ཅིག་འགན་དབང་ལུས་དང་རྣམ་པ་དང་དེ་འགྱུར་བ་ཅིག་ཐེབས་དགོས་བ་རེད་དམག་ཁུལ་ཁང་ལབ་མཁན་དང་འགྱུར་བ་ཐེབས་དགོས་རེད་ད་དེ་འདྲ་སྟོབས་ཤུགས་ཆེ་ཤོས་དང་བོད་ནང་ལ་ཅིག་འགན་དབང་ཡོད་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་འདི་འདི་རྒྱ་ནག་དབུས་གཞུང་གི་ས་གནས་ཀྱི་སྲིད་གཞུང་ཅིག་ཆགས་པའི་རྣམ་པ་རྣམ་པ་འདི་འདྲ་ཅིག་རེད་བྱས་ཙང་འདི་འདྲའི་རྣམ་པའི་འོག་ཏུ་ཨ་ནི་བཀའ་ཤག་གི་རང་བཙན་ཡིན་ལབ་ཀྱི་ལབ་ས་ཁོ་རང་ཡོད་མ་རེད་གལ་སྲིད་ཡིན་ལབ་ན་དམག་དཔུང་ཁག་རྒྱ་ནག་བོད་ལ་རྒྱ་ནག་ནས་ཡར་བཏང་ཚར་ཅིག་ནུབ་བྱང་ཅུས་དང་ལྷོ་ནུབ་ཅུས་དང་ཟེར་འདི་ཚང་མ་ལོ་ཁ་རེད། ཁ་ཤས་ལ་སླེབས་ཚར་རེད། གལ་སྲིད་ང་ཚོས་ཀྱི་དངོས་གནས་ཀྱི་ཁྲག་ལོག་ལོག་རྒྱག་དགོས་བྱུང་བ་རྒྱག་ཡས་ཡིན་པ་ཡིན་ན་ད་ལྔ་བཅུ་ང་ཐམ་པ་ང་གཅིག་དེ་ཚོའི་སྐབས་སུ་གྲོས་མཐུན་བཞག་གྲོས་མཐུན་ལ་ཁས་ལེན་མེད་ཟེར་བྱས་རྗེས་ལམ་སང་ཁོ་རང་བཙན་གནོན་ལ་བཞག་བཞག་སྐྱོར་བ་དེ་ལ་ཁས་ལེན་མེད་ཟེར་བྱས་རྗེས་ད་ཅིག་ཁྲག་ལོག་ལོག་བརྒྱབ་པ་ཡིན་ན་གཞི་ནས་སྐབས་དེ་དུས་ཆབ་མདོ་ནས་ཡར་དམག་དཔུང་དེ་ཚོ་ཡར་ཐོན་རྒྱུ་རེད་རྒྱ་ནག་གི་དཔེ་བཞག་ན་ཀྲང་གོ་ཧྭ་དང། དེ་ཚོ་ཐོན་རྒྱུ་རེད། ནུབ་བྱང་ཅུས་ཀྱི་ཧྥན་མིང་ལ་སོགས་པའི་གི་དེ་ཚོ་ཡང་ཐོན་རྒྱུ་རེད་ཡ། བོད་ལ་བྱས་ཙང་དམག་མི་ཚང་མ་རྒྱ་ནག་གི་དམག་དཔུང་དེ་ཚོ་བོད་ལ་ཡང་སླེབས་རྒྱུ་རེད་བ། ད་དམག་དཔུང་ཆ་བཞག་ན་ཁྲི་གཉིས་གཉིས་གསུམ་བཞི་ཅིག་དེ་འདྲའི་སྐད་ཆ་ཅིག་བཤད་ཡོང་གི་འདུག་བ། བྱས་ཙང་དེ་ཚོ་ཡང་ཅིག་སླེབས་ཚར་ཡོད་བ་རེད། ང་ཚོ་བོད་དམག་སུམ་སྟོང་སུམ་བརྒྱ་ཡིན་ན་ཅིག་ནམ་རྒྱུན་སྲུང་རྒྱུ་ལས་དེ་འདྲས་ཅིག་ཡོད་བ་རེད། ད་གང་ཅིའི་དོན་དག་ཆ་བཞག་པ་ན

སྐབས་དེ་དུས་ཀྱི་རྒྱལ་བ་རིན་པོ་ཆེ་ཨ་ནི་མུ་མཐུད་ཀྱིས་རྒྱ་གར་ལ་བཞུགས་པ་ཡིན་པ་ཡིན་ན་གནས་སྟངས་ག་རེ་ཆགས་ཀྱི་འདུག་ཟེར་ཅིག་བསམ་ཚོད་ཅིག་བགྱི་བ་རེད། ཨ་ནི་རྒྱ་གར་གྱི་སྐྱབས་བཅོལ་ཅིག་སྐབས་དེ་དུས་དང་པོ་ཆད་ལ་ཅིག་རེད་ཨ་ནི་ནེ་རུ་བསམ་བློ་བསྒྱུར་ཚར་རེད་ཀྲུའུ་ཨེན་ལེ་རྒྱ་གར་སླེབས་པ་དང་ནེ་རུ་གིས་བསམ་བློ་བསྒྱུར་རྗེས་སྔོན་མ་ཀ་སྦུག་བདེ་དོན་ཚོགས་པ་དང་སྐུའི་གཅེན་པོ་རྣམ་གཉིས་ཀྱིས་ཅིག་ཞུ་འབོད་ལོས་བྱས་རྗེས

ལྔ་བཅུ་ང་དྲུག་ལོ་ལ་བྱས་ན་བོད་པའི་གི་མི་མང་གི་དངོས་གནས་གི་སྐབས་དེ་དུས་ངོ་རྒོལ་གི་རྣམ་པ་ཟེར་དེ་ག་ག་ཡང་བྱུང་ཡོད་མ་རེད། མི་མང་གི་ངོས་ནས་ལབ་དགོས་རེད་མི་མང་ངོས་ནས་རྒྱ་མི་ལྔ་བཅུ་ཐམ་པའི་ལོ་ལ་ལྔ་བཅུ་ང་གཅིག་ཡན་དུ་ལྷ་ས་སླེབས་དུས་སྐབས་སུ་ཨ་ནི་ང་ཚོས་གི་རྒྱ་སྐད་ལ་རེ་ལེ་ཧོན་ཡིང་ལབ་མཁན་ཞིག་ཡོད་པ་ཕེབས་བསུ་ཞུས་ཡོད་རེད་ཨ་ནི་གཅིག་གླུ་གཞས་བཏང་དེ་ཡོང་བ་ད་གནས་ཚུལ་ག་རེ་ཡིན་མིན་ནང་ལོགས་གང་ཅི་ཕྱི་ལོགས་ལ་གསར་འགྱུར་ཁྱབ་སྟངས་སྣ་འདྲ་འགྲོ་སྟངས་དང་སྐུའི་རྣམ་པ་ཞིག་ཡོད་པ་དེ་སྐབས་དེ་དུས་སྐབས་སུ་གང་ཅི་ཆབ་མདོ་ལ་དམག་ཅིག་བརྒྱབ་རེད་དངོས་གནས་ཅིག་ང་ཚོས་ཡང་འཛིངས་རེད་རྒྱ་མི་ཡང་ཚུར་ང་ཚོ་ད་དྲག་གནོན་བྱས་ཡོད་རེད་དམག་ཅིག་བརྒྱབ་རེད་ལྷ་ས་ལ་ཡོང་དུས་སྐབས་སུ་རྦད་དེ་ཕན་ཚུན་གཉིས་ཀ་ལས་འཛུམ་ཤིག་ཤིག་ཡོད་ན་རྦད་དེ་ས་མཆོང་གནམ་མཆོང་ལོ་བྱས་པའི་གི་རྣམ་པ་ཞིག་ཡོད་པ་དེ་འཛམ་གླིང་མི་མང་གི་ངོས་ནས་ཡང་ཨོ་ད་དངོས་གནས་ཀྱི་ཞི་བའི་བཅིངས་འགྲོལ་རེད་འདུག་བསམ་བསམ་གྱི་སྣང་ཚུལ་ཞིག་ཡོང་དགོས་རེད་བ་ད་ལྔ་བཅུ་ང་དགུ་གི་ཟླ་བ་གསུམ་པའི་ཚེས་པ་བཅུ་ཉིན་ནས

མ་གཞི་སྲུང་སྐྱོབ་ཅིག་ལ་མི་མང་རང་གི་ངོས་ནས་སོ་སོའི་འགན་འཁྱེར་བྱས་སོ་སོའི་གི་རྒྱལ་ཁབ་གི་དབུ་ཁྲིད་ཟེར་ནའང་འདྲ། འདི་ཕྱི་གཉིས་ཀྱི་སྐྱབས་གནས་ཟེར་ནའང་འདྲ་སྲུང་སྐྱོབ་བྱེད་ཡས་དང་ཨ་ནི་རྒྱ་མི་མཐར་སྐྲོད་རྒྱུགས་ཟེར་གི་འབོད་ཚིག་འདྲ་བའི་གི་རྣམ་པ་འདི་འདྲས་གི་འོག་ནས་གཞི་ནས་རྒྱལ་བ་རིན་པོ་ཆེ་ག་རེ་ཟེར་ན་རྒྱ་གར་ལ་ཅིག་ཆོས་ཐོག་ཕེབས་ཡས་འདི་ལ་ཆབ་སྲིད་གི་སྐྱབས་བཅོལ་གི་དེ་ལྟ་ཡི་དངོས་གནས་ཀྱི་ཕེབས་ཡས་དེ་ཅིག་རྣམ་པ་དང་སྣང་ཚུལ་དང་དངོས་ཡོད་ཆ་ཚང་གི་ཐོག་ནས་གཞུང་དམངས་གཉིས་ཆ་གི་གནས་སྟངས་ཅིག་དང་ལྷག་པར་དུ་མི་དམངས་ཀྱི་ག་རེ་ཟེར་རྒྱལ་བ་རིན་པོ་ཆེ་སྲུང་སྐྱོབ་བྱེད་དང་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭ་དེ་ཁོ་རང་ཚོ་གི་སྲོག་ལས་ལྷག་པའི་གི་རྣམ་པ་དེ་མཚོན་པ་དང། ད་ནི་རྒྱ་མི་བོད་ནས་ཕར་རྒྱུག་ཅིག་ཟེར་དང་བོད་དང་རྒྱ་ནག་གཉིས་ཀྱི་བར་ལ་ཅིག་འཁོན་འཛིང་ཆེན་པོ་དེ་མི་དམངས་རང་གི་ངོས་པའི་ཡོད་པའི་གི་རྣམ་འགྱུར་དེ་གི་ངོ་རྒོལ་ཞེ་བོ་ཅིག་བྱས་ཡོད་ར་བ། དེ་ཨ་ནི་མི་མང་འདི་ནང་ལ་ང་ཚོས་གི་ད་སྐྱ་སེར་དཔོན་འབངས། རིས་སུ་མ་འབྱེད་ན་མདོར་བསྡུས་ནས་ཞུས་ན་མདོ་ཁམས་དང་བཅས་པའི་གི་མི་མང་འདི་ནང་ལ་ཅིག་སླེབས་བསྡད་ཡོད་ར་བ་ལ། འོ་དེ་འདྲས་ཅིག་དུས་སྐབས་སུ་འདི་ཅིག་དཔེ་དེ་འདྲ་གི་མ་རེད་བསམས་སོ་ང་གི་ངོས་ནས་ཁྱད་པར་ལོ་ཞེ་བོ་ཅིག་མཐོང་གི་ཡོད་ག་རེ་ཟེར་ན་དེ་འདི་ང་ཚོས་ཅིག་ཆབ་སྲིད་དཔྱད་བརྗོད་པ་ཟེར་ན་འདི་འཕགས་ཆུ་རྟ་རྙེད་ལོ་ཡིན་པས་ན་ཁོ་རང་ཚོས་ལྟ་སྟངས་འདི་འདྲས་ཅིག་ལྟ་གི་ཡོད་ཀྱི་རེད་བསམ་གི་འདུག་འགྲེལ་བཤད་རྒྱག་སྟངས་ལ་ཁྱད་པར་དང་དབུས་ཀྱི་རྣམ་པ་ལ་ཁྱད་པར་ཞེ་བོ་ཅིག་འདུག་པ་ལ་ར་བ་ལ། དོན་དངོས་ཡོད་གནས་ཚུལ་ལ་མི་དམངས་ཀྱི་ངོས་ནས་རྒྱལ་བ་རིན་པོ་ཆེ་སྐབས་དེ་དུས་ལྔ་བཅུ་ང་དྲུག་གི་ལོ་ལ་རྒྱ་གར་ལ་ཕེབས་རྒྱུ་དེ་ལ་མི་དམངས་ངོས་ནས་དགའ་བོ་ཡོང་བ་དང་འདི་ག་རང་ཅིག་གི་བསམ་ཚུལ་ད་ཡོད་ཆོག་གི་རེད་བ་ཡིན་ན་བསམ་ཚུལ་ཡོད་པ་དེ་ཕྱི་ལོགས་ལ་གཅིག་གོ་སྟོན་བཅས་ཀྱི་རྣམ་པ་དེ་བཟོ་དགོས་ཡས་དེ་ང་ཚོས་ཀྱི་སྲིད་དོན་གྱི་ལས་ཀ་ཟེར་ན་འདྲ། གཅིག་འཐབ་རྩོད་ཀྱི་རྣམ་པ་ཟེར་ན་འདྲ་ཕྱིའི་མི་ལ་འགྲེལ་བཤད་རྒྱག་སྟངས་ཟེར་ན་འདྲ།

ད་བཀའ་ཤག་ནས། གྲོས་ཆོད་དོན་ཚན་བཅུ་བདུན་ཟེར་འདི་ལ། བསྒྱུར་བཅོས་འགྲོ་ཡག་གི། བཀའ་མོལ་གནང་རྒྱུ་རྒྱ་ནག་ལ་བཀའ་མོལ་གནང་རྒྱུ་ད་ལྟ་འགོ་དེ། ལྡི་ལི་ནས་བཙུགས་པ་ཡིན་གསུང་གི་ཡོག་རེད། བཙུགས་པ་གནང་ཡས་རེད། བཙུགས་པ་ཡིན་ད་གཞུག་གུ་དེ་ཨེ་པེ་ཀིང་ལ་ནི། ཏན་ཏན་སྐྱེལ་གི་ཡིན། ཨ་ནི་ང་རང་ཚོ་གཞིས་བྱེས་གཉིས་པོ་དེ་ཡིན་དུས་དཔེ་གཅིག་པོ་ནང་བཞིན་བྱས་ནི། ཨ་ནི་ཁྱེད་རང་ཚོས་བསམ་འཆར་ཕར་བཏང་ཞུ་ང་ཚོས་བསམ་འཆར་ཚུར་བཏང་དོན་དག་ཡས་ཉིན་པས་ང་རང་ཚོ་པས་བོད་དེ་ཡག་པོ་བྱེད་གནས་ཐབས་ལ་བསམ་པ་གཅིག་མཐུན་བྱ་དགོས། བྱེད་རྒྱུ་བས་ཞུ་བྱེད་བྱེད་ཀྱི་ཡིན། ཨ་ནི་བས་ད་ག་ལ་ང་ཚོ། ཞུ་བྱེད་མཉམ་འབྲེལ་བྱུང་བ་རེད་མཉམ་འབྲེལ་བྱུང་ནས་ཨ་ནི། དེབ་ཅིག་དང་བཟོས་པ་རེད། ནང་དོན་གྱི་ཏར་དེབ་ཅིག་དང་བཟོས་པ་རེད་བཀའ་ཤག་དང་ང་ཚོའི་བར་ལ། གསང་ཚིག་གཏོང་ཡག་དེ་ཚོ་སྒང་ག་ཆ་ཚང་བཟོས་བྱས་ནས། ང་ཚོའི་ནི་བས། ཡིན་རུ་ཕྱིན་ནས། ཨ་ནི་ད། ང་ཚོའི་གཟིགས་བར་དུ་མདོ་བཀའ་ཤག་བློ་སེམས་འགེལ་བྱས་ནས། ད་ང་ཚོའི། ལྡི་ལི་བཀའ་མོལ་བྱུང་བ་འདི་གའི་ཁྱབ་བསྒྲགས་བྱེད་ཀྱི་ཡིན་ད། ཨ་ནི་ཁྱབ་བསྒྲགས་བྱས་ཏེ་ཉི་མ་གཅིག་གཉིས་འགོག་སོ་བཀའ་ཤག་གི།

ཨ་ནི་འདི་ནས་ད་དེ་རེད་ཁྱབ་སྤེལ་ཁྱབ་སྤེལ་ཡིན་ཟེར་ད་བཀའ་མོལ་བྱུང་དེ་སྒང་ག་བོད་མི་མང་གི་ཤེས་པ་བྱས་ནས་བོད་ནང་ལ་ཡིག་ཆ་བཀྲམ་པ་རེད་སྐབས་དེའི་དུས་ང་ཚོའི་གཞུང་ཞབས་འགའ་ཤས་དང་བོད་ལྗོངས་ཆོལ་ཁ་གསུམ་གྱི་སྤྱི་འཐུས་འགའ་ཤས་ལྡི་ལི་རྡོ་རྗེ་གདན་སོགས་གནས་གཟིགས་གནང་ཡུལ་ཁག་ཀ་སྦུག་སྒང་ཏོག་བཅས་པར་བཀའ་ཤག་སོགས་ལ་སྤྱི་དོན་བདེ་སྡུག་བཀའ་མོལ་ཞུ་བར་ཡང་ཡང་བཅར་སྐབས་བཀའ་བློན་མདོ་མཁར་བ་ཕུན་ཚོགས་རབ་རྒྱས་དང་རྩེ་མཁན་མགྲོན་ཆེ་བ་ཐུབ་བསྟན་འོད་ལྡན་གཉིས་ནས་དོགས་ཟོན་མེད་པར་ངོ་མཇལ་དང་བཀའ་མོལ་ཕེབས་ཞུ་ཐུགས་སྣང་སོགས་ནང་མ་ནང་མ་གནང་བ་ལས། གཞན་ཕྱིར་ཕྱོགས་འདི་གཞན་མང་པོ་ཞིག་ནས་ང་ཚོ་གཙུག་རྟའི་ཡུལ་གྱི་ཡུལ་དུ་མི་སླེབས་པ་དང་མཐོང་ཕྱོགས་ཀྱི་ཕར་གཡོལ་ཚུར་གཡོལ་གནང་མཁན་མང་བས་སེམས་ལ་གཟན་པོ་བྱུང་ཡང། ཞིབ་ཏུ་བསམ་ཚེ་ཁོང་ཚོ་བོད་དུ་རྒྱ་དམར་གྱི་བཙན་འོག་ཏུ་ཕེབས་མཁན་སོང་ཙང་ཐུགས་ཁག་བྱུང་མི་འདུག། ལོང། ད་དེ་བཞིན་གནས་སྐབས་དེ་དུས་ཡིན་པས་ན་ད། རྒྱ་དཀར་ནག་གཉིས་ཀྱི་དཔོན་རིགས་འདི་གནད་འགག་ཆེན་པོ་ཞེ་དྲགས་ཅིག་ཆགས་བསྡད་ཡོད་རེད་ལ། སྐབས་དེ་དུས་ད་རྒྱ་གར་གྱི་སྲིད་བློན། གྱིས་བོད་ཀྱི་གནས་སྟངས་ལྟ་དེའི་གནས་སྟངས་ཀྱི་ཐོག་ལ་རྣམ་འགྱུར་བསྟན་སྟངས་དང་དེ་གས་ཡིན་པས་ན་རྒྱ་གར་གྱི་སྲིད་བློན་ལ་རྒྱ་ནག་གིས་མགོ་སྐོར་བཏང་བ་ཅིག་ཆགས་ཀྱི་ཡོད་རེད། ད་འགྲོ་ག་ལ་ཅིག་མགོ་སྐོར་བཏང་རེད་ལབ་ན་ནི་དུས་ཚོད་མི་འདུག་ཡས་ལོས་ཅིག་འདུག་ཞེ་དྲགས་ཀྱི་ད་དེ་འདྲས་ལོས་ཅིག་རེད་དངོས་ཡོད་གནས་ཚུལ་བྱས་ན་མགོ་སྐོར་གྱི་རྣམ་པ་རང་རེད་ལོས་ཅིག་རེད་འདུག་ང་ཚོས་ཅིག་ལྟ་སྟངས་ལོས་ད་ཕ་ཡི་དེ་ཆབ་སྲིད་ཀྱི་འགྲོ་སྟངས་ཟེར་ན་འདྲ་ཅིག་འགྲོ་སྟངས་རྣམ་པ་ལས་ཕར་ལྟ་ཡོང་དུས་གོ་སོ་ཀོ་སྟབས་བསྟུན་བྱེད་ཕྱོགས་ཀྱི་རྣམ་པ་ལོས་ཅིག་རྒྱ་ནག་ལ་སྟབས་བསྟུན་བྱེད་ཕྱོགས་ལུས་གཅིག་འདི་འདྲས་ཀྱི་སྣང་ཚུལ་ར། དངོས་གནས་བྱས་ན་ད་སྐབས་དེ་དུས་མགོ་སྐོར་གྱི་རྣམ་པ་རང་རེད་དོ། ཀྲོའུ་ཨེན་ལེན་གྱིས་སུ་ལ་མགོ་སྐོར་བཏང་ཡོད་རེད་ཟེར་ན་སྲིད་བློན་ནེ་རུ་ལའང་ཅིག་མགོ་སྐོར་ལུས་བཏང་གི་ཡོད་རེད། ཨ་ནི་ང་ཚོས་ཀྱི་ཅིག་མཐོ་རིམ་མི་སྣ་དེ་ཚོ་ལའང་མགོ་སྐོར་གྱི་རྣམ་པ་བཏང་གི་ཡོད་རེད་མཐར་གཏུགས་ནས་བཤད་ན་རྒྱལ་བ་རིན་པོ་ཆེ་ལའང་ཅིག་མགོ་སྐོར་གྱི་རྣམ་པ་ལུས་ཅིག་བཏང་གི་ཡོད་ར་བ་ཁོ་ཚོས་ད་ག་རེ་ཟེར་ན་བོད་ནང་ལ་ཅིག་དྲག་གནོན་ཅིག་བཅོས་སྒྱུར་ལོ་དྲུག་ནས་ཕྱིར་འཐེན་བྱེད་ཀྱི་ཡིན་ཨ་ནི་བོད་པའི་འདོད་པ་མེད་ན་ལྔ་བཅུ་བར་དུ་བྱེད་ཀྱི་ཡིན་ཟེར་ཡ་དང་ཨ་ནི་དྲག་གནོན་ཡོད་ཀྱི་མ་རེད་གལ་སྲིད་ཡོད་པ་ཡིན་ན་ཨ་ནི་དེ་ཅིག་ས་གནས་ཀྱི་དཔོན་པོ་དེ་ནོར་རེད་ཨ་ནི་རྒྱ་མི་ཅིག་མར་འཐེན་གྱི་ཡིན་ཟེར་ཡ་དང་མའོ་ཀྲུའུ་ཞི་ལ་དེ་འདྲ་ཞུས་ཅེ་ཨ་ནི་མའོ་ཀྲུའུ་ཞི་གིས་དེ་འདྲ་གསུང་གི་འདུག་ཟེར་སོ་ར་ཅིག་མང་པོ་བཤད་འདུག་དེ་ཚང་མ་ལོ་ད་དོན་ངོ་ཐོག་མགོ་སྐོར་རེད་འདུག་གང་བྱས་ད་ཕྱི་བཅུ་ནང་ཅིག་བཅོས་སྒྱུར་འགྱངས་ཡང་ཡོད་མ་རེད། ང་ཚོས་ཕར་ཅིག་འདོད་པ་མེད་སྐོར་ཟེར་གོ་རེད་ང་ཚོས་ཀྱི་ཞེད་སྣང་ཡོད་སྐོར་གྱི་གནས་ཚུལ་བརྗོད་ཡོད་ར་བ་དེ་ཚང་མ་ལ་ཁོ་ཚོས་ཀྱི་གཅིག་མདོར་དྲིལ་ནས་བཤད་ན་རྒྱལ་བ་རིན་པོ་ཆེ་འབའ་དུས་དོན་ལུས་ཅིག་དང་དེ་འདྲས་ཅིག་ཐུགས་འཚབ་གནང་ས་བཀའ་ཤག་ཀུན་ནས་སེམས་འཚབ་བྱེད་ས་ཚང་མ་ལ་ཁོ་ཚོས་ཀྱི་གང་ཡང་ཏག་ཏག་བྱས་ཡོད་མ་རེད་པ་ལོ་གསུམ་ཅིག་གི་རྗེས་ལ་འབའ་དུས་དྷི་སི་བར་སི་ལི་བཟོས་ཚར་བ་བྱས་ཙང་འདི་ག་རང་གི་མགོ་སྐོར་རང་རེད་པ་ལ།

ཡོད་ལུགས་སྐོར་བཅས་ཞིབ་ཞུས་ཐོག་བོད་མི་ཚོའི་རེ་བའི་ལྷག་མ་རྒྱ་གར་གཞུང་དང་མི་མང་ཐོག་བྱེད་ཚུལ་ང་ཚོར་ཞི་བའི་ཐོག་ནས་རང་དབང་རང་བཙན་མ་ཐོབ་བར་རྒྱ་གར་རང་དུ་སྡོད་འདོད་ཡོད་པའི་གནས་ལུགས་བཅས་གོང་གསལ་གླེང་མོལ་ཞུས་པ་ཡིན་སོང་རྒྱ་གར་སྤྱི་དང་པཎྜི་ཏ་ནེ་རུ་ལ་ཕྱོགས་ནང་ཡིན་པ་འདྲ་ཁོང་ནས་དེ་རྣམས་བཟོད་བསྲན་ངང་རིང་གིས་གསན་སོང་བའི་མཐར་གསུང་ལན་དུ་འཕགས་བོད་གནའ་རབས་ནས་ཆོས་འབྲེལ། ཆོས་རིག་འབྲེལ་བ་ཆེ་བའི་བོད་དུ་གནས་ཚུལ་ཐབས་རྡུགས་ཆེ་བྱུང་བློ་ཕམ་གདུང་སེམས་ཆེ་ན་ཡང། ད་ལྟའི་ཆར་བོད་ཕན་བྱེད་ཐབས་ཤིན་ཏུ་དབེན་པ་དང། བོད་ཡུལ་གྱི་རང་དབང་རང་བཙན་སྐོར་རྒྱལ་སྤྱིའི་ཁྲིམས་ལུགས་དང་འབྲེལ་བའི་ཁས་ལེན་སུས་བྱས་ཡོད་པ་མ་རེད་སུས་ད་པཎྜི་ཏ་ནེ་རུ་ཇིས་གསུངས་གོ་རེད། བོད་ཀྱི་རྒྱལ་སྤྱིའི་ཁྲིམས་ལུགས་ལ་བརྟེན་པའི་ཁྲིམས་ལུགས་ལ་བརྟེན་པའི་རྒྱལ་སྤྱིའི་ནང་ལ་ཁས་ལེན་བྱེད་མཁན་བྱུང་ཡོད་པ་མ་རེད་གསུངས་གོ་རེད། ཕྲན་གྱི་བསམ་ཚུལ་བཞིན་རྒྱ་ནག་དང་དྲག་ཐབས་བྱེད་རྒྱུ་དགེ་མཚན་མེད་པ་དང། གལ་སྲིད་བོད་མིས་དྲག་འཐབ་བྱས་ན་རྒྱ་མིས་དཔུང་གནོན་བཏང་སྟེ་དཀའ་ཚེགས་མེད་པར་ཡུལ་ཁམས་གཏོར་བཅོམ་གཏོང་རྒྱུར་བརྟེན། ཁྱེད་རང་བོད་དུ་ཕྱིར་ཕེབས་ཐོག་སྔར་བཞིན་ཞི་བའི་ལམ་ནས་ཐབས་ཤེས་ཀྱིས་གྲོས་མཐུན་དོན་ཚན་བཅུ་བདུན་པ་བཅུ་བདུན་ནས་རང་གི་སྤྱི་བློན་གྱི་ལག་ལེན་འཁེལ་ཐབས་བྱ་དགོས་ཞེས་སློབ་སྟོན་གནང་བྱུང། དེའི་ལན་དུ་གསུངས་ཕྲན་ནས་དེའི་སྐོར་ལག་ལེན་འཁེལ་ཐབས་ལས་འགུལ་ཅི་ཐུབ་ཀྱི་འབད་རྩོལ་མ་བྱས་པ་མེད་ཀྱང་རྒྱ་མིའི་ངོས་ནས་ཕྱོགས་གཅིག་གི་འདོད་པས་བརྩི་སྲུང་ཇི་བཞིན་མ་བྱུང་ཞིང། ཁོ་ཚོའི་བསམ་ཚུལ་ལ་འགྱུར་བ་ཡོང་རེ་ཡང་མ་མཐོང་ཚུལ་བརྗོད་པ་རེད། སང་ཉིན་ཀྲུའུ་ཨེན་ལེ་རྒྱ་གར་དུ་འབྱོར་རྒྱུ་ཟེར་ཐག་ཇི་ཙམ་ཀྲུའུ་ཨེན་ལེ་གཅིག་ལ་ཕྱིན་ནས་དེ་བས་མདའ་ཐོག་ཀྲུའུ་ཨེན་ལེ་དེ་ཐེངས་གཉིས་སླེབས་སོང་རྒྱལ་བ་རིན་པོ་ཆེ་རྒྱ་གར་བཞུགས་རིང་ལ་དང་པོ་རྒྱལ་བ་རིན་པོ་ཆེ་ཕེབས་དུས་སླེབས་ཤག་ཡང་རྗེས་མ་ག་རེ་ཕྱིན་ནས་ཕྱིན་ཡང་རྗེས་མ་གཅིག་སླེབས་ཁོ་རང་རྒྱལ་བ་རིན་པོ་ཆེ་ལྷན་རྒྱས་མཇལ་འཕྲད་འདི་འདྲ་བྱས་པ་ཞིག་བྱུང་སོང་བྱས་ཙང་ཀྲུའུ་ཨེན་ལེ་དེ་སང་ཉིན་ཡོང་གི་རེད་བསམ་གྱི་སོང་འདུག་འདི་ནི་ནེ་རུས་རྒྱ་གར་དུ་འབྱོར་རྒྱུར་འཕྲོས་མོལ་བྱས་དུས་གསུངས་ཏེ་མཇལ་འཕྲད་གྲོལ་བ་ཡིན་སོང།
དེ་ག་ནང་བཞིན། སྐབས་དེ་དུས་ཀྲུའུ་ཨེན་ལེ་གིས་ད་རྒྱ་གར་ལ་ཐེངས་མ་གཅིག་མ་རེད་དེའི་སྐབས་ལ་རྒྱལ་བ་རིན་པོ་ཆེ་བཞུགས་གདན་འཇགས་པའི་སྐབས་ལ་ནི་ཕར་ཚུར་འགྲོ་འགྲིག་གིས་བྱས་ཡོད་དུས་དངོས་གནས་སྐབས་དེ་དུས་ཡང་གཅིག་གིས་རྒྱ་ནག་གི་དམིགས་ཡུལ་གྲུབ་ཐུབ་པ་བྱུང་ཡོད་རེད། ད་རྒྱ་ནག་དམིགས་ཡུལ་དང་ཧ་ལམ་གྲུབ་འཇོག་ཟེར་རེད་དོ་ག་རེ་ཟེར་ན་རྒྱ་ནག་གི་དམིགས་ཡུལ་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་རྒྱ་ནག་རྒྱ་གར་གཞུང་གི་སྐྱབས་བཅོལ་ཆབ་སྲིད་སྐྱབས་བཅོལ་ལ་ཞལ་བཞེས་མ་གནང་ཡས་ནེ་རུ་གི་ངོས་ནས་རྒྱལ་བ་རིན་པོ་ཆེ་ཡང་བོད་ལ་ཚུར་ཆིབས་བསྒྱུར་གནང་དགོས།

རྒྱལ་བ་རིན་པོ་ཆེ་ཕར་ཆིབས་བསྒྱུར་གནང་ཚར་བའི་རྗེས་ལ་ཁོ་ཚོ་གིས་བཅོས་བསྒྱུར་བྱེད་ཟེར་དོན་དེ་ཚང་མ་ནི་མུ་མཐུད་ཅིག་ཅིག་བྱས་ཏེ་གུས་བར་བླངས་ལ། ལགས་འོང་བྱས་ཙང་ད་དེའི་ཐོག་ལས་གནས་ལས་ཡང་སྐབས་དེ་དུས་སྐུ་ངོ་ཞྭ་སྒབ་པ་དེ་ཡིན་པས་ན་ད་དེའི་སྐབས་ཀྱི་མི་སྣ་གཅིག་དང་ནི་ལོ་རྒྱུས་ཀྱི་དཔང་པོ་ཅིག་ཆགས་ཀྱི་ཡོད་རེད་གསང་པས་ད་རྒྱ་གར་ལ་བཞུགས་ཡོད་རེད་ཀྲུའུ་ཨེན་ལེ་ད་རྒྱ་གར་ལ་བསྐྱར་དུ་ནི་ཀྱི་འབྱོར་ཡོད་དུས་ཡང་རྒྱལ་བ་རིན་པོ་ཆེ་དང་བཀའ་མོལ་གནང་ཡ་ད་དེ་འདྲ་ཅིག་བྱུང་ཡོད་ལ། འདིའི་སྐོར་ལ་ཡང་ཏོག་ཙམ་ངོ་སྤྲོད་ཞིག་གནང་རོགས། ཞེས་གསུངས་པ་དང་ཡང་གོང་ས་མཆོག་ནས་སྲིད་བློན་ཀྲུའུ་ཨེན་ལེ་མཇལ་འཕྲད་སྐོར་གསུང་གསལ། ང་ཚོའི་ཤར་ཕྱོགས་ས་ཁུལ་གྱི་གནས་ཚུལ་ཇེ་སྡུག་ཏུ་འགྲོ་ཚུལ་དང་ས་གནས་དེའི་གནས་ཚུལ་དང་མི་མང་གི་རེ་འདོད་དང་མ་བསྟུན་པར་རྒྱ་རིགས་ལས་བྱེད་པའི་བཙན་དབང་གིས་བསྒྱུར་བཅོས་བྱེད་ལུགས་སྐོར་བརྗོད་པར། ཁོང་ནས་བློ་ཕམ་གྱི་རྣམ་པས་བརྗོད་དོན། ས་གནས་དེ་ཁུལ་རྒྱ་མིའི་འགོ་བྱེད་ཚོས་ནོར་འཁྲུལ་བྱུང་ཚུལ་དང། ཁོ་བོས་གང་ཤེས་མའོ་ཙེ་ཏུང་ལ་ཞིབ་གསལ་ཞུ་རྒྱུ་ཟེར་བ་ཙམ་ལས་ཡར་རྒྱས་གཏོང་ཐབས་ཀྱི་ཁས་ལེན་འདི་ཡིན་མ་བྱུང་སོང། ཉིན་ཤས་རྗེས་ཀྲུའུ་ཨེན་ལེ་ནས་རྒྱ་ནག་གཞུང་ཚབ་ཁང་དུ་གཅེན་པོ་ཐུབ་བསྟན་ནོར་བུ་དང་འདི་འདི་རེད་སྟག་རྩེ་རིན་པོ་ཆེ་རེད་སྟག་རྩེ་རིན་པོ་ཆེ་དང་སྐུ་ངོ་རྒྱ་ལོ་ལགས་རྣམ་པ་གཉིས་ཀྲུའུ་ཨེན་ལེ་མི་སྒེར་བཅར་གནང་རེད་རྒྱ་མི་གཞུང་ཚབ་ཁང་ནང་རེད། རྒྱ་ལོ་དོན་གྲུབ་གཉིས་དགོང་མོ་གསོལ་སྟོན་ཞིག་ཏུ་མགྲོན་འབོད་ཐོག་ཁོང་གཉིས་ཀྲུའུ་ཨེན་ལེ་མཉམ་གླེང་མོལ་བྱུང་དོན་གསུངས་རེད། དོན་པོ་ངོ་དཀར་ཞིང་ཁ་གསལ་དོད་པོ་བྱུང་འདུག་གཅེན་པོ་གཉིས་ང་ཚོའི་གཞུང་གི་ལས་བྱེད་པ་མིན་སྟབས་བོད་ནང་གླེང་རྙོག་ཇི་བྱུང་ལ་འཛེམས་ཟོན་མེད་པར་གནད་དོན་གསལ་པོ་བཤད་དེ། རྗེས་སུ་སྐབས་དེར་གླེང་མོལ་ཇི་བྱུང་ཐད་ལ་བརྗོད་གསལ། དུས་རབས་མང་པོའི་རིང་བོད་དང་རྒྱ་ནག་ལ་གལ་ཆེའི་ཁྱིམ་མཚེས་རྒྱལ་ཁབ་ཏུ་བརྩི་འཇོག་བྱས་ན་ཡང། ད་ཆ་བོད་ནང་རྒྱ་མི་རྒྱ་མི་ཚོས་བོད་མི་རྣམས་དགྲའི་གཙོ་བོར་ངོས་འཛིན་བྱེད་ལུགས། ཁོ་ཚོས་བོད་ནང་ཕུང་ཁྲོལ་བཟོ་ཆེད་བོད་མི་ཐ་ཆད་ཐ་ཆད་དག་ལ་བེད་སྤྱོད་ཀྱིས་བོད་རྒྱའི་འབྲེལ་ལམ་ཡར་རྒྱས་གཏོང་ཐུབ་མཁན་གྱི་བོད་མི་ཚོར་བདག་སྤྲོད་མ་བྱས་ཤིང། གཞུང་གི་སྲིད་དབང་གཏོར་སྐྱོན་བཟོ་ཆེད་ཏཱ་ལའི་བླ་མ་སྐུ་གོང་མ་དང་པཎ་ཆེན་སྐུ་གོང་མ་མི་མཐུན་པའི་བྱུང་བ་དེ་དག་ཡང་བསྐྱར་གླེང་སློང་གིས་པཎ་ཆེན་བླ་མར་སྲིད་དོན་གྱི་རྒྱབ་སྐྱོར་བྱས་ལུགས་བོད་དང་ལྷག་པར་ལྷ་སའི་ནང་དགོས་གལ་མེད་པའི་དམག་དཔུང་ཆེན་པོ་ཉར་སོགས་ཀྱིས་བོད་ཀྱི་དཔལ་འབྱོར་ལ་གནོད་སྐྱོན་དང་དངོས་རིན་འཕར་ཚད་མཐོ་བས་བོད་མི་བཀྲེས་སྐོ་བཀྲེས་ལྟོགས་ཀྱི་མུ་གེའི་གནས་སུ་གྱར་བ། རྒྱ་ནག་གིས་བོད་དབང་སྒྱུར་བྱེད་པ་དེར་མི་འདོད་པའི་བྱེད་མཁན་ནི་བོད་མི་དབང་འཛིན་གྲལ་རིམ་པ་རྣམས་མིན་པར། བོད་མི་དམངས་དཀྱུས་མ་རྣམས་ཡིན་ཚུལ། རྒྱ་མིའི་དམག་དཔུང་བོད་ནས་ཕྱི་འཐེན་དགོས་ལུགས་དང་ཕན་ཚུན་འདྲ་མཉམ་ཐོག་ནས་གྲོས་མཐུན་གསར་པ་ཞིག་ལ་མིང་རྟགས་འགོད་དགོས་ཚུལ། ཟེར་མཁན་ཡང་མི་དམངས་ཚོ་ཡིན་ལུགས། འོན་ཀྱང་ལྷ་སའི་ནང་གི་རྒྱ་མི་ཚོས་མི་དམངས་ཀྱི་བསམ་ཚུལ་དང་ལེན་གྱི་དང་ལེན་བྱེད་ཀྱི་མེད་པ་སོགས་སྐྱོན་བརྗོད་གསལ་པོ་བྱས་འདུག་སོང། གླེང་མོལ་དེ་ལྟར་བྱེད་སྐབས་ཀྲོའུ་ཨེན་ལེ་དགའ་མོས་མ་བྱུང་ཡང་རྣམ་འགྱུར་མཁས་པོའི་ཐོག་ནས་གཅེན་པོ་ཟུང་ལ་བརྗོད་གསལ། ཏཱ་ལའི་བླ་མའི་དབང་ཆ་གཏོར་སྐྱེལ་དང། བོད་ནང་ཕུང་ཁྲོལ་བཟོ་ཆེད་བོད་མི་འདོད་པར་མེད་པའི་མེད་པའི་མི་རིགས་སམ། ཡང་ན་པན་ཆེན་བླ་མར་རྒྱ་ནག་གཞུང་གིས་བེད་སྤྱོད་བྱེད་འདོད་མེད། བོད་ཀྱི་ལས་དོན་ནང་ཐེ་ཇུས་བྱེད་འདོད་དང་བོད་ཀྱི་དཔལ་འབྱོར་དུ་གནོན་ལྗིད་འགེལ་འདོད་མེད་ཅེས་དང། གཅིག་བྱས་ན། ས་གནས་ཀྱི་ལས་བྱེད་པ་ལས་བྱེད་པས་གནས་ཚུལ་མ་རྟོགས་པའི་རྐྱེན་གྱིས་དཀའ་ངལ་འགའ་ཤས་བྱུང་བ་ཡིན་སྲིད་ཀྱི། ལྷ་སའི་ནང་གི་བཟའ་བཅའི་རིགས་ལེགས་བཅོས་བྱེད་རྒྱུ་དང། བོད་མིས་བོད་ཀྱི་ལས་དོན

རྟོག་ཞིབ་བྱེད་རྒྱུ་ཡིན་ཞེས་དང། ད་དུང་ཁོང་ནས་བརྗོད་གསལ་ངས་ཁས་ལེན་བྱས་པ་རྣམས་ཁ་ཚིག་ཙམ་མིན་པར་ལག་ལེན་དུ་འགེལ་རྒྱུ་ཡིན། ང་ཚོ་ཁྱོད་ཚོ་རྒྱ་གར་དུ་བཞུགས་འདོད་ཡོད་ཚེ་བཞུགས་ན་འགྲིག། ང་ཚོས་ལག་ལེན་ཇི་བྱེད་ལ་གཟིགས་དགོས། གལ་ཏེ་ང་ཚོས་ལག་ལེན་ཇི་བཞིན་མ་བྱས་ན་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་ཕྱིར་ཁྱོད་ཚོར་རང་དབང་ཡོད་ཅེས་བརྗོད་འདུག་ཅིང། མཇུག་མཐར་ཁོང་གིས་བརྗོད་དོན་ངས་ཀྱང་ཁྱོད་ཚོར་རེ་འདུན་ཞིག་ཞུ་རྒྱུ་ཡོད། ངས་གོ་ཐོས་སུ་ཏཱ་ལའི་བླ་མ་རྒྱ་གར་དུ་བཞུགས་རྩིས་ཡོད་ཚོད་ལ་ཁྱོད་ཚོས་བོད་དུ་ཕྱིར་ཕེབས་དགོས་པའི་སྐུལ་མ་ཞུ་དགོས། གལ་སྲིད་ཏཱ་ལའི་བླ་མ་བོད་དུ་མ་ཕེབས་ན་ཏཱ་ལའི་བླ་མ་དང་ཏཱ་ལའི་བླ་མའི་མི་མང་ལ་གནོད་སྐྱོན་ཡོང་གི་རེད་ཅེས་བརྗོད་འདུག་ཅེས་དང་ཡང ྋགོང་ས་མཆོག་གནས་གཟིགས་ནས་བསྐྱར་དུ་ལྡི་ལིར་ཕེབས་སྐོར་སྲིད་བློན་ཀྲོའུ་ཨེན་ལེས་མཇལ་འཕྲད་སྐབས། ཕྲན་ནས་རྒྱ་མི་བོད་དུ་འབྱོར་ནས་དཀའ་ངལ་བྱུང་ཚུལ་ཁ་སྔོན་བརྗོད་པ་རྣམས་བསྐྱར་བརྗོད་ཀྱིས་ཐག་གཅོད་བྱེད་ཆེད་ད་ལྟ་ལམ་སེང་བརྗོད་ཐབས་བདེ་མིན་ཞེས་དང།

ཁྱེད་རང་ཉི་མ་བུད་སྟོབས་ཀྱི་སྐད་ཆ་སྙན་པོ་བཤད་པ་ལས་དངོས་དོན་ལག་ལེན་བྱེད་རྒྱུ་ཕར་བཞག་ད་དུང་རྩད་ཞིབ་བྱེད་འཇུག་ཏུ་བཏང་བའི་སྐོར་རིམ་པས་ཐོས་རྒྱུ་ཡིན་སོང་རེད། ནི་སྟོབས་ལ་ད་དེ་དུས་ཡིན་པས་ན་ལྔ་བཅུ་ང་དྲུག་གི་ལོ་ལ་ནི་རྒྱལ་བ་རིན་པོ་ཆེ་དང་ལྷན་དུ་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཡོད་རེད་བྱས་ཙང་ཡང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐབས་དེ་དུས་རྒྱ་དཀར་ནག་གཉིས་ཀྱི་དཔོན་རིགས་རྒྱ་གར་ལ་ཕེབས་པའི་སྐབས་ལ་རྒྱལ་བ་རིན་པོ་ཆེ་ནང་བཞིན་གྱི་མཇལ་གནང་ཡ་དེ་འདྲས་བྱུང་ཡོད་ན་རྒྱ་གར་གྱི་སྲིད་བློན་དང་གཅིག་ཡང་བོད་ཀྱི་གནས་ཚུལ་གྱི་ཐོག་ལ་བཀའ་མོལ་རེ་གལ་བྱུང་ཡོད་ན། ད་རྒྱ་གར་གྱི་སྲིད་བློན་མཇལ་ཡ་ཅིག་མཇལ་འཕྲད་གནང་ཡོད་ར་སྐབས་དེའི་མཛད་སྒོ་དང་དེ་འདྲ་ཅིག་ཡོད་ར། ཡིན་ན་ད་བོད་དོན་ཐོག་ལ་བཀའ་མོལ་དམིགས་བསལ་ཅིག་གནང་ཡོད་ས་མ་རེད། ག་རེ་ཟེར་ན་དུས་སྐབས་དུས་སྐབས་སུ་བཀའ་ཤག་ལའང་རྣམ་པ་ལུགས་གཉིས་ཡོད་ར་ཨ་ལ། སྐབས་དེ་དུས་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བླ་བྲང་བར་ལ་ཁྱད་པ་ཞེ་པོ་ཡོད་པ་མ་ཚད་བཀའ་ཤག་ལ་ཡང་ལུགས་གཉིས་ཡོད་ར། དཔེ་བྱས་ན་བཀའ་བློན་ང་ཕོད་གཙོས་བྱས་པའི་གི་ད་རྒྱ་ནག་དང། གྲོས་མཐུན་བཞག་ཚར་ར་རེད། ཨ་ནི་རྒྱ་ནག་གིས་ད་ག་རེ་བྱས་པ་ན་བདག་གི་སྲིད་བྱུས་དང་བསྟུན་གིན་འགྲོ་རྒྱུ་རེད་གསུང་ཡ་གི་ཅིག་ཡོད་ར་བ། ཨ་ནི་ཡི་ད་ཀ་སྦུག་བདེ་དོན་ཚོགས་པའི་གི་བསམ་ཚུལ་ཟེར་ན་འདྲ་འདི་གི་རྣམ་པ་གི་ཐོག་ལ་ཨ་ནི་དགོངས་པ་བཞེས་ནས་ཀུན་བདེ་གླིང་འོད་ཟེར་རྒྱལ་མཚན་ལགས་གཙོས་པའི་གི་ཡང་ཡོད་བ་རེད་ད་རྒྱ་ནག་ལ་ཞེ་དྲག་ཅིག་ག་ཟེར་ན་དེ་ལོས་ཀྱི་ཡིད་ཆེས་བྱེད་རྒྱུ་ཡོད་བ་མ་རེད་ཨ་ནི་ང་ཚོས་ཀྱི་དཔེ་བཤད་ན་རྒྱལ་བ་རིན་པོ་ཆེ་ཁ་སང་ང་ཚོས་གོང་ལ་བྱུང་བ་ནང་ལྟར་རེད་སངས་རྒྱས་མྱ་ངན་ལས་འདས་པའི་ཀྱི་ཨ་ནི་ཅིག་མཛད་སྒོ་གི་དུས་སྐབས་ལ་ཨ་ནི་བཀའ་སློབ་གནང་ཡ་ལ་དཔེ་བཤད་ན་ཅིག་བསྒྱུར་བ་གནང་ཡོད་བ་འདི་ཚོའི་གྲས་བཀའ་ཤག་གིས་མཁྱེན་གྱི་ཡོད་འདུག་ལ། བཀའ་ཤག་གིས་མཁྱེན་གྱི་མི་འདུག་ཨ་ནི། དེ་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་སྐྱབས་བཅོལ་ལ་བཞུགས་གནང་ཡ་ཆབ་སྲིད་སྐྱབས་བཅོལ་ལ་བཞུགས་གནང་ཡ་ཨ་མི་རི་ཀ་ལ་ཆིབས་བསྒྱུར་གནང་ཡ་གི་གནས་ཚུལ་དེ་ཚོ་བགྲོས་གླེང་མང་པོ་བྱེད་དུས་སྐབས་སུ་བཀའ་བློན་ང་ཕོད་ལྟ་བུ་ཆ་བཞག་པ་ན་ད་དངོས་གནས་ཀྱི་ཨ་མི་རི་ཀས་རོགས་པ་བྱེད་ཀྱི་རེད་པས་བོད་རང་བཙན་ལ། ཨ་མི་རི་ཀས་བོད་རང་བཙན་ལ་རོགས་པ་བྱེད་ཀྱི་རེད་ཟེར་ནས་ཀ་སྦུག་བདེ་དོན་ཚོགས་པ་གིས་ཨ་མི་རི་ཀའི་སིས་ཏི་བརྒྱུད་བྱས་ཀྱི་འབྲེལ་བ་ཞིག་གནང་གི་ཡོད་རེད་བ་དེ་ཞུ་གི་ཡོད་རེད། གལ་སྲིད་དེ་འདྲའི་བྱས་བ་གླེང་ཆགས་ཀྱི་རེད་པས་གཏན་འཁེལ་གྱི་རེད་ཡིན་པ་ཡིན་ན་ད་ང་ཚོས་ཀྱིས་བྱེད་རྒྱུ་རེད་དེ་མེད་ན་ཨ་ནི་ལོག་འགྲོ་ཡས་རེད་ཟེར་གྱི་དེ་འདྲ་གསུངས་རྗེས་དཔེ་བཤད་ན་པཎ་ཆེན་རིན་པོ་ཆེ་དང་སྐུ་ངོ་ང་ཕོད་གཉིས་ཆ་བཞག་ན་རྒྱལ་བ་རིན་པོ་ཆེ་གི་སྔོན་ལ་ཕར་ད་རྒྱ་ནག་གི་བའི་ད་དུས་ཚེས་གྲངས་དང་དེ་ནི་ཕར་མྱ་ངན་ལས་འདས་དུས་དྲན་གྱི་ཅིག་ཅིག་བེད་དེ་ཅིག་མཛད་རིམ་དེ་རྫོགས་ཚར་བ་དང། ཨ་ནི་ཆིབས་བསྒྱུར་ཕར་གནམ་ཐོག་ནས་ཆིབས་བསྒྱུར་གནང་ཡོད་རེད་རྒྱལ་བ་རིན་པོ་ཆེ་བྱས་ན་རྗེས་ལ་བཞུགས་གནང། ཀ་བློན་སྦུག་དང་རྡོ་རྗེ་གླིང་རྒྱལ་རྒྱུད་ཀྱི་མི་མང་ལ་མཇལ་འཕྲད་གནང་ཡ་དང་ཨ་ནི་རིམ་པས་ཀྱི་རེད། རྣ་ཐོས་ལ་བརྒྱུད་བྱས་ཕར་ཆིབས་བསྒྱུར་གནང་ཡོད་ར། ཨོ་བྱས་ཙང་འདི་འདྲས་ཀྱི་གནས་ཚུལ་ལས་བྱུང་རྗེས། སངས་རྒྱས་མྱ་ངན་ལས་འདས་རྗེས་རྒྱ་གར་ལ་ཆིབས་བསྒྱུར་གནང་དུས་སྐབས་སུ་གཞུང་དང་བླ་བྲང་གཉིས་ཀྱི་དགོངས་པ་བཞེས་སྟངས་ལོ་རྒྱུས་ལོགས་ཀ་རེད། ཨ་ནི་བོད་གཞུང་གི་ནང་ལ་ཡང་གཅིག་དང་རིམ་པ་གཉིས་སང་བློས་འཁེལ་ས་དང་བློས་མ་འཁེལ་ས་ཟེར་དགོས་མ་རེད་པས་གང་བྱས་བཀའ་བློན་ང་ཕོད་གཙོས་པའི་གི་ཁོང་ཚོ་ཀ་ཤས་གཅིག་ལ་ད་བློས་རང་ཞེ་དྲག་འཁེལ་གྱི་ཡོད་མ་རེད་བཀའ་ཤག་གི་ངོས་ནས

ཕར་ཕེབས། སྔོན་ལ་ཕེབས་རེད་ལབ་ན། ལོང། ཞུས་ཙང་ག་ད། སྐབས་དེ་དུས་ཀྱི་གནས་སྟངས་འདི་གས་ད། འགྱུར་བ་ཆེན་པོ་གཅིག་གིས་ཕྱིན་བསྡད་ཡོད་རེད་ད་ལྔ་བཅུ་ང་བཞིའི་ལོ་ལ་རྒྱལ་བ་རིན་པོ་ཆེ་རྒྱ་ནག་ལ་ཕེབས་ཡོད་རེད་ལྔ་བཅུ་ང་དྲུག་གི་ལོ་ལ་ནི་རྒྱ་གར་ལ་ཕེབས་ཡོད་རེད་ད། དེ་ནས་ནི་རྒྱ་གར་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་གནས་གཟིགས་གནང་ཡ་དང་ནི་གསུང་ཆོས་གནང་ཡ་ད་འདི་གནང་ཡོད་དུས་འདིའི་སྐོར་ལ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་ཅིག་གནང་ཞག། དེ་ནས་གོང་ས་སྐྱབས་མགོན་ཆེན་པོ་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོ་འཁོར་རྣམས་རྡོ་རྗེ་གདན་དང་ས་ར་ནཱ་ཐ་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རི་ལུམ་བི་ནི་ཀུ་ཤི་ནཱ་གར་སན་ཅི་ཨ་ཇན་ཏ་སོགས་ནང་པའི་གནས་རྟེན་ཁག་ལ་གནས་གཟིགས་མཆོད་སྤྲིན་སྤྲོ་འབུལ་དང། བྷག་ར་ནང་གལ་དང་ཏུང་ག་བྷ་དྲ་སོགས་ཆུ་རྫིང་ཁག་ཊ་ཊ་ནཱ་གར་ཅི་ཊ་རན་ཇན་སོགས་ལྗིད་ཆེན་གྱི་བཟོ་གྲྭ་འབོམ་སྦེ་མ་དྲ་ར་སི་ཨག་ར་སོགས་ཨག་ར་ཀ་ལ་ཀ་ཏ་སོགས་ཡུལ་གྲོང་ཆེ་ཁག་རྣམས་སུ་གཟིགས་སྐོར་མཛད། ད་འདིའི་སྐབས་ལ་བཀའ་བློན་སྦུག་ལ་དོན་གཉེར་གྱི།

སྐབས་དེ་དུས་ཁམས་ཨ་མདོ་གཉིས་ལ་ནི་དྲག་པོའི་བཅོས་བསྒྱུར་བཏང་བསྡད་ཀྱི་ཡོད་རེད་ད་བཅོས་བསྒྱུར་ལབ་དུས་ཁོ་ཚོས་ག་འདྲ་ལབ་ཀྱི་ཡོད་རེད་ཟེར་ན་དམངས་གཙོའི་བཅོས་བསྒྱུར་ལབ་སྟེ་དམངས་གཙོའི་བཅོས་བསྒྱུར་ལབ་སྟེ་ང་ཚོའི་ཀྱི་གཞུང་སྒེར་ཆོས་རེད་ང་རང་ཚོ་ད་དགའ་ལྡན་ཕོ་བྲང་གི་མངའ་ཁོངས་ལ་ཆ་བཞག་པ་ཡིན་ན་གཞུང་སྒེར་ཆོས་གསུམ་ལབ་མཁན་དེ་བོད་པའི་གི་ད་ས་ཞིང་གི་བདག་ཐོབ་དང་ཨ་ནི་ད་ཅིག་མི་ཡི་བདག་ཐོབ་དེ་ཚང་མ་ལོ་གཞུང་ཟེར་བོད་གཞུང་ཁོ་རང་ཅིག་བྱས། སྒེར་པ་སྐུ་དྲག་ལ་དབང་བའི་གི་ཅིག་མི་སེར་དང། ས་ཞིང་ཅིག་བྱས། ཨ་ནི། དགོན་པ་ཁག་ལ་ད་དགེ་ལུགས་པའི་སེ་འབྲས་དགེ་གསུམ་གཙོ་བྱས་པའི་གི་དགེ་ལུགས་པའི་དགོན་པ་གཙོ་བྱས་པའི་གི་དགོན་པ་ཁག་ལ་དབང་བའི་གི་ས་ཞིང་དག་ཏུ་དེ་ལ་གཞུང་སྒེར་ཆོས་གསུམ་ལབ་ཀྱི་ཡོད་པ་རེད། གཞུང་ལ་དབང་བའི་གཞིས་ཀ། གྱེར་བ་སྐུ་དྲག་ལ། ཆོས་སྡེ་བླ་བྲང་ལ་དབང་བའི་གཞིས་ཀ། བྱས་ཙང་ད། དེ་ག་ནང་བཞིན་གྱི་ཁམས་ཨ་མདོའི་ངོས་ལ་ཡང་ད། དགོན་པ་ལ་དབང་བ་དང་ས་གནས་ཀྱི་དཔོན་པོ་དཔོན་དཔོན་ལབ་མཁན་དེ་འདྲ་འདུག། འོ་དེ་ཚོ་ལ་ཅིག་དབང་བའི་གི་ས་ཆ་མང་པོ་ཡོད་པ་གང་ཡིན། མདོར་བསྡུས་བཤད་ན། སྔོན་མའི་གི་བོད་གཞུང་གི་དུས་སྐབས་ཀྱི་སྐབས་སུ་སྔོན་མའི་གི་བོད་རྒྱ་མི་མ་སླེབས་གོང་གི་ད་བོད་ཀྱི་ས་ཁུལ་ལ་དབང་བསྒྱུར་བྱེད་མཁན་གྱི་དགོན་སྡེའི་དགོན་པའི་གི་དབང་ཆ་དང། ཨ་ནི་དཔོན་པོའི་གི་དབང་ཆ་དང། ཨ་ནི་སྲིད་གཞུང་གི་དབང་ཆ་གཅིག་དེ་ཚང་མ་ལོ་གཅིག་མེད་པ་བཟོས། འདི་ཚོའི་ཀྱི་ས་ཞིང་དང་རྒྱུ་ནོར་ཚང་མ་ལོ་ཚུར་འཕྲོག་པ་ད་འཕྲོག་ར་གཞུང་བཞེས་རང་རེད། ཨ་ནི་འཕྲོག། ཨ་ནི་ད་ག་རེ་ཟེར་ན་གི་ས་ཞིང་གི་རེད་ད་དེའི་སྐོར་ལ་ང་ཚོས་ཀྱི་གཅིག་གིས་ས་གཉིས་ལ་བཞི་བ་རེད། ད་བོད་པའི་ཀྱི་མི་སེར་ལ་ཆ་བཞག་ན་རིམ་པ་ལོ་གསུམ་ཡོད་པ་རེད། ཁྲལ་པ་ཟེར་མཁན་གཅིག་བྱས། དུད་ཆུང་ལབ་མཁན་གཅིག་བྱས། ནང་ཟན་ལབ་མཁན་གཅིག། བྱས་ཙང་ད་འདི་འདིར་ནས་ད་ནི་ད་ལྟའི་ཆར་གཅིག་ང་ཚོས་ཞིང་བྲན་ཞིང་བྲན་ལབ་མཁན་དེ་དོན་ངོ་ཐོག་ནང་ཟན་དང་དེ་ཚོ་ལ་གོ་བསྡད་ཀྱི་ཡོད་པ་རེད་བྱས་ཙང་ཞིང་བྲན་ལབ་མཁན་ཞིང་པ་བྲན་གཡོག་ནས་སུ་ཁོ་ཚོས་གི་སྐད་ཆ་དེ་བཤད་བྱས་འདི་ཨ་ནི་ཡར་ཡར་ལངས་བྱས་བྱས་ཨ་ནི་ག་རེ་ཟེར་ན་ས་ཞིང་སྙོམས་སྒྲིག་དང་བགོ་སྙོམས་བྱས་བྱས་ཁོ་ཚོ་ལ་ཨ་ནི་ས་ཞིང་སྤྲད་དང་ཁོ་ཚོ་ལ་ཟོག་སེམས་ཅན་སྤྲད་དང་སྙོམས་སྒྲིག་བྱས་གི་ཅིག་ལས་འགུལ་དེ་འདྲ་ཞིག་རེད་བྱས་ཙང་བཅུ་གཅིག་ནི་བསྟན་ན་འདི་ཚོས་བཀྲལ། དངོས་གནས་ཀྱི་ང་ཚོ་བོད་པའི་ཀྱི་སྔོན་མའི་ཀྱི་སྤྱི་ཚོགས་ཀྱི་ལམ་ལུགས་དེ་ལ་ཏན་ཏན་སྐྱོན་ཡོད་རེད་ད་ཞན་ཆ་ཤུགས་ཆེ་པོ་ཡོད་རེད་ང་ཚོ་བོད་ཡར་རྒྱས་མ་འགྲོ་བའི་ཀྱི་གནས་ཚུལ་ཁོ་རང་ཡང་དེ་ལ་ཐུག་བསྡད་ཡོད་རེད་དངོས་གནས་དེ་བཅོས་བསྒྱུར་བྱེད་དགོས་ལུགས་ད་ཏག་ཏག་རེད་ད་བཅོས་བསྒྱུར་ང་ཚོས་ཀྱི་ཅིག་ཕྱིའི་ཁྲལ་བོད་ཤོར་རྗེས་ཨན་ད་བོད་ཁོ་རང་ཤོར་རེད་བ་དངོས་གནས་ཅིག་དགོས་དགོས་པ་རེད་བཅོས་བསྒྱུར་ག་རེ་ཟེར་ན། བོད་ཀྱི་མི་དམངས་དེ་བོད་ཀྱི་གཞུང་དེ་དང་བོད་ཀྱི་རྒྱལ་ཁབ་དེ་ལ་ཤ་ཞེན་ཡོད་བ་ཅིག་བཟོ་དགོས་དགོས་འདུག་བ། གཅིག་རྒྱལ་ཁབ་ཡར་རྒྱས་དང་ཕྱུག་པོ་ཞིག་དགོས་དགོས་ཡོད་ན། སྐབས་དེ་དུས་མི་དམངས་དེ་ཚོ་ལ་སྙིང་རྗེ་མང་ཆེ་བ་ཅིག་ལ་རྦད་དེ་ཁྲལ་དང་འུ་ལག་གི་དེ་འདྲས་ཀྱི་ཅིག་ཉིན་མཚན་མ་འཁྱོལ་བའི་དཀའ་ངལ་ལོ་ཞིག་ཆགས་བསྡད་བསྡད་ཡོད་རེད་བ། མི་དམངས་མང་ཆེ་ཅིག་བྱས་ཙང། ད་ཁྲལ་དང་འུ་ལག་གི་ནང་ནས་ལངས་མ་ཐུབ་པའི་སྐབས་སུ་ཨ་ནི་རྒྱལ་ཁབ་ལབ་མཁན་དང་མི་རིགས་ལབ་མཁན་དང་དེ་ཚོའི་ཀྱི་བསམ་བློ་ཁོ་ཚོ་ལ་ཅིག་བཏང། བཏང་ཡས་ཀྱི་ཅིག་ཁོར་ཡུག་ཟེར་དགོས་རེད་ག་རེ་ལབ་དགོས་རེད་ད་ཅིག་ཡོད་མ་རེད་བ་སོ་སོ་ཅིག། འཚོ་དོན་ལ་བྲེལ་བ། བྱས་ཙང་འདི་འདྲས་ཀྱི་གནས་ཚུལ་འདིས་ང་ཚོ་ལ་སྐྱོན་ཆ་ཞེ་པོ་ཞིག་ཤོར་འདུག་བ། ད་ཡིན་ན་དེ་ལ་རྒྱ་ནག་གིས་བཅོས་བསྒྱུར་བཏང་ཡས་ཟེར་དེ་དེ་མ་རེད་བ། རྒྱ་ནག་གིས་བཅོས་བསྒྱུར་བཏང་མཁན་ལབ་མཁན་བཏང་ཡས་ལབ་མཁན་དེ་དངོས་གནས་ཀྱི་ག་རེ་ཟེར་ན་ཡ་ཅིག་དངོས་གནས་ཀྱི་བཅོས་བསྒྱུར་བཏང་ས་དང་བོད་པའི་གི་ད་ཅིག་ཁ་རྗེ་དབང་ཐང་དབང་བཞའ་མཁན་དང་ཚུལ་མིན་བྱེད་མཁན་དེ་ཚོ་ད་རྡུང་རྡེག་བཏང་ས་ན་འདྲ་ཅིག་བྱེད་དགོས་རེད་དེ་དེ་མིན་པའི་གི་ཧ་ལམ་རྦད་དེ་ཅིག་རྒྱུ་ནོར་ལོངས་སྤྱོད་ཡོངས་པ་རྫོགས་པ་རྦད་དེ་ལ་གཞུང་སྒེར་ཆོས་གསུམ། གི་ཅིག་རྣམ་པ། མ་ཡིན་པ་མངའ་བདག་དང་མངའ་ཚབ་དང་ཟེར་ད་རྦད་དེ་ཧ་ལམ་མངའ་བདག་དེ་ཚོ་ད་ལྟ་དངོས་གནས་གི་ཅིག་ཁོ་རང་ཚོས་ང་ཚོས་ཁོ་ཚོས་བྱས་ན་མངའ་བདག་གསུམ་ལབ་ཀྱི་ཡོད་རེད་བ། ད་མངའ་བདག་གསུམ་ཟེར་མཁན་ད་ང་ཚོའི་གཞུང་སྒེར་ཆོས་གསུམ་དེ་རེད། བྱས་ཙང་མངའ་བདག་ཆེན་པོ་གསུམ་འདི་གི་ད་མི་དེ་ཚོས་གི་དངོས་གནས་གི་ཅིག་ང་ཚོས་གི་སྤྱི་ཚོགས་གི་ཐོན་སྐྱེད་ཚང་མ་ལོ་ཅིག་ད་དབང་བསྡད་ཡོད་ད་དེ། ཡིན་ན་ལ་ཁོ་ཚོས་གི་འདི་མཉམ་དུ་ག་རེ་འཁྲིད་ཡོད་རེད་ཟེར་ན་མངའ་ཚབ་ལབ་མཁན་ཞིག། ད་མངའ་ཚབ་ལབ་མཁན་དེ། ད་ག་རེ་ཟེར་ན་ཅིག་དངོས་གནས་ཀྱི་འདིའི་ནང་ལ་རྦད་དེ་བོད་མི་མང་ཕལ་མོ་ཆེ་ཅིག་ད་དེ་ཡར་ཐོན་པ་ཧུར་བརྩོན་ཅན་ཁ་ཤས་ཅིག་མ་གཏོགས་ཚང་མ་ལོ་མངའ་ཚབ་ལབ་མཁན་དེའི་ནང་ལ་ཚབ་ལབ་མཁན་དེའི་ནང་ལ་རྩིས་ཡས་བཟོས་པ་མ་རེད་བས། དེ་འདྲས་རྩིས་བྱས་ད་དངོས་གནས་ཀྱི་ཅིག་བོད་མི་མང་བརྒྱ་ཆ་དགུ་བཅུ་ཙམ་ཅིག་གི་ད་ཅིག་ཁ་རྗེ་དབང་ཐང་ཚང་མ་ཁོ་ཚོས་ཀྱི་འཕྲོག་གཏོར་ཅིག་བཏང

ཁོ་ཕྱི་ཡི་གི་ཅིག་བྱ་སྤྱོད་ལ་ལྟ་ཡས་མི་འདུག་བ་ནང་སེམས་ལ་སྡུག་པོ་མྱངས་པའི་ཀྱི་ཚོར་སྣང་སྤྲད་ཀྱི་འདུག་སྤྲད་ཀྱི་མི་འདུག་དེ་ལའང་ལྟ་དགོས་ཡས་ཅིག་འདུག་བ། དཔེར་བཞག་ན་ང་ཚོས་ཀྱི་དགོན་པའི་ཀྱི་དངོས་གནས་ཅིག་རྣམ་པ་བྱས་ན་དགོན་པའི་ཀྱི་ད་ཆོས་གཞིས་དེ་ཚོས་སྡུག་པོ་ཨོ་ཟེར་བཏང་གི་ཡོད་ས་རེད་ཁྲལ་འུ་ལག་ཐོབ་ཡོད་ས་རེད་དེ་ཡིན་ནའང་ནང་སེམས་ནས་ཁོ་ཚོས་ཀྱི་ངོས་ནས་མི་མང་གི་ངོས་ནས་ཡང་བསམ་ཚུལ་གང་འདྲ་འབྱུང་གི་ཡོད་རེད་ཟེར་ན་འདི་སོ་སོའི་ཀྱི་ག་རེ་ཟེར་ན་ཅིག་དགེ་སྦྱོང་དགེ་བ་དགེ་བསགས་སྡིག་སྦྱོང་བྱེད་སའི་ཀྱི་ཅིག་བྱ་སྤྱོད་ཅིག་ལའང་བརྩེ་ཞེན་གྱི་སྣང་ཚུལ་འདི་འདྲ་ཤུགས་ཆེ་བོ་ཡོད་ས་རེད། དཔེར་ཆ་བཞག་ན་སྔོན་མ་ང་ཚོས་ཀྱི་མི་རྒན་དེ་ཚོས་ཀྱི་ད་ཅིག་དེ་འདྲ་སེམས་ཅན་དེ་ཚོ་ལ་ཅིག་ང་ཚོས་ཀྱི་ཁལ་བཀལ་ཡས་ཅིག་ད་སྟོན་ཐོག་རྔ་ཡས་ཅིག་བཀལ་ཡས་ཅིག་ཕར་འགྲོ་དུས་སྐབས་སུ་ཨ་ནི་མཚམས་མཚམས་སྟོན་ཁ་གནམ་སྐམ་པོ་བྱུང་བ་ན་སྙེ་མ་དེ་འདྲ་བོང་གུ་ལ་ཁལ་སྙེ་མ་བཀལ་རྒྱུ་དེ་ནས་མར་ཟག་ཡོང་དུས་སྐབས་སུ་ཨ་ནི་མི་རྒན་པ་དེ་ཚོས་སླབ་བྱ་རྒྱག་དུས་སྐབས་སུ་གཞོན་སྐྱེས་སྤུ་གུ་ཆུང་ཆུང་དེ་ཚོ་སྙེ་མ་མ་ཟག་པ་བྱས་ལྷོད་ལྷོད་བྱེད་པ་འདི་ཨ་ནི་འབྲས་སྤུངས་ཨ་ནི་ག་རེ་ཟེར་ན་དགེ་འདུན་པ་སུམ་སྟོང། བདུན་སྟོང་བདུན་བརྒྱ་གི་ཞལ་ལག་མཆོད་ཡས་འདི་འདྲ་རེད་དཱ་ཟེར་འདི་འདྲས་བཤད་ཀྱི་ཡོད་རེད་ཟེར་སྐད་ཆ་བཤད་སྟངས་འདི་ནས་བལྟས་པ་ཡིན་ན་ཁོ་ཚོས་ཀྱི་ལྷག་བསམ་རྣམ་དག་གི་ངོས་ནས

ད་བུ་མ་འཇལ་ཀ་མེད་ཀྱི་གནས་ཚུལ་འཇལ་འདོད་མེད་པ་ལ་མ་འཇལ་ཀ་མེད་གནས་ཚུལ་རེད་ཟེར་སྐད་ཆ་རེད་བ། བྱས་ཙང་དེ་འདྲ་མ་ཡིན་པ་བཀའ་བཀྲ་གསལ་བཀྲ་ཙམ་མ་ཡིན་པར་འདི་འབྲས་སྤུངས་ཀྱི་དགེ་འདུན་པ་བདུན་སྟོང་བདུན་བརྒྱ་ཡི་ཞེས་ཟེར་དུས་སྐབས་སུ་ལྷག་བསམ་རྣམ་དག་སྡིག་སྦྱོང་དགེ་སྒྲུབ་བྱེད་ཡས་ཀྱི་ཁོ་ཚོའི་བསམ་ཚུལ་དེ་འདྲ་ཡོད་དུས་སྐབས་སུ་ད་བལ་ཏི་ཡང་སྤྱི་ཚོགས་ཀྱི་སྣང་ཚུལ་དེ་འདྲ་འགྱུར་དགོས་ཡོད་ཟེར་དུས་སྐབས་སུ་འདིར་མི་མང་ཚང་མ་ལུག་བརྒྱ་ཆ་དགུ་བཅུ་གོ་དགུ་གི་འདོད་པ་བྱེད་ཀྱི་ཡོད་ས་མ་རེད་བ། བྱས་ཙང་ད་གང་བྱས་མདོར་བསྡུས་ནས་ཁོ་ཚོས་ཀྱི་དམངས་གཙོའི་བཅོས་སྒྱུར་ལག་གཉེར་འདི་ཡི་ནང་ནས་ཨ་ནེ་ང་ཚོས་ཀྱི་སྔོན་མའི་གི་གཞུང་གི་ཆབ་སྲིད་ཀྱི་སྒྲོམ་གཞི་ཆ་ཚང་གཏོར་བ་མིན་ཚད་ཨ་ནེ་འདི་གི་རྒྱུ་ནོར་ལོངས་སྤྱོད་ཚང་མ་ཁེ་ཕན་འདི་སུ་ཐོབ་ཡོད་རེད་ཟེར་ན། བོད་པ་ཡར་ལངས་ཞིང་བྲན་ཟེར་མཁན་ཚོ་དོན་དངོས་ཐོག་རྒྱ་ནག་ཁོ་རང་ཚོའི་གི་ལོངས་སུ་སྤྱད་བྱས་དང་འཕྲོག་བསྡད་ཡོད་རེད་བ་མང་པོ་རིག་གནས་གསར་བརྗེའི་གི་སྔོན་ལ་དམངས་གཙོའི་བཅོས་སྒྱུར་སྐབས་སུ་དང་བརྒྱ་ཆ་དང་མ་སོང་ན

ཀྲུའུ་ཨེན་ལེ་ནས་ཀྱང་ཁས་ལེན་མང་པོ་ཞུས་པ་ལྟར་ཞི་བདེའི་ཐོག་ནས་ཡུལ་དང་མི་དམངས་ལ་ཕན་སླེབས་ཆེ་བ་མཛད་རྒྱུ་མི་ཡོང་ངམ་དགོངས་ཏེ་ཐུགས་རེ་ཆེན་པོ་བཅས་མེ་སྤྲེལ་ཟླ་བ་བཅུ་གཉིས་པའི་ཚེས་བཅོ་ལྔ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་རེད། སྤྱི་ཟླ་གཉིས་པའི་ཏ་རིག་བཅུ་བཞིའི་ཉིན་ང་བདུན་སྒང་ཏོག་ནས་ཆིབས་ཞལ་བསྒྱུར་རེད་ཡ་བོད་ལ། ཆིབས་བསྒྱུར་གནང་བ་དཀར་པོ་ནང་ཞེས་པའི་ས་གནས་བར་ཀ་རྡོར་ཁུལ་དུ་རང་ཅག་གཞུང་ཞབས་དང་བདེ་དོན་འཐུས་མི་བཅས་ཕེབས་སྐྱེལ་དུ་བཅར་བར་ཚང་མར་བཟང་སྤྱོད་ཐོག་ནས་བསྟན་དོན་རྡོག་རྩ་ཆིག་སྒྲིལ་དང་དེ་ཚང་མས་མཐུན་སྒྲིལ་དམ་ཟབ་བྱས་ཏེ་སྡོད་དགོས་པའི་བཀའ་སློབ་སྩལ་ནས་ཐུགས་འཕྲེང་བའི་རྣམ་པ་དང་བཅས་ཕེབས་ཐོན་གནང་བར། རང་ཅག་རྣམས་ནས་ཀྱང་རྒྱ་དམར་གྱི་དྲག་དཔུང་ཉེན་འགན་ཆེན་པོ་འདི་ལྟ་བུའི་དཀྱིལ་དུ་ཐུགས་སྟོབས་ཆེན་པོས་ཕེབས་ཐོན་གནང་བར་ཡུད་ཙམ་ཧ་ལས་ཧོན་ཐོར་ངང་སླར་མྱུར་མཇལ་གྱི་སྨོན་འདུན་བཅས་ཕྱིས་རག་མ་ཡོད་པར་དག་གི་གཡབ་མོ་བྱས་ཏེ་བསྡད། ཁ་བཏགས་འདི་རེད། ང་ཚོ་ཚང་མ་རྟགས་འདིའི་ཐུན་མིན་དགའ་སྐྱོ་ཡོད་རེད། ཚང་མ་ལོ་ཟླ་ཡར་ཕེབས་མཁན་ཕེབས་མཁན་ཚོ་ཐུགས་སྐྱོ་བོ་ཞུ་རྒྱུ་ཡོད་རེད།

མངོན་པ་གཅིག་གི་ཆགས་ཡོད་རེད་ལ་ནི་འདི་ནས་བྱས་ད་བོད་མི་ནི་གནས་སྟངས་ཁོ་རང་ད་གནམ་སའི་ནི་འགྱུར་བ་ཕྱིན་པའི་ད་རྣམ་པ་གཅིག་དུས་ད་ལྟ་བར་ལ་ཤུགས་རྐྱེན་ཐེབས་བསྡད་པ་གཅིག་འདི་འདྲས་གཅིག་གི་ཆགས་ཡོད་རེད་ནི་སྟབས་ལ་ད་ད་ལྟ་ཡང་ང་ཚོ་དུས་ཚོད་གལ་ཆེན་པོའི་ནི་ལེ་ཚན་ཐམས་ཅད་ཡིན་ད་ད་རིང་གི་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ལྔ་བཅུ་ང་དྲུག་ལོ་ལ་རྒྱལ་བ་རིན་པོ་ཆེ་ནི་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་གནང་པ་དང་རྒྱ་དཀར་ནག་གི་དཔོན་རིགས་དང་མཇལ་འཕྲད་གནང་པའི་ཁྲོད་ནས་ད་སྐབས་དེ་དུས་ཀྱི་བོད་ཀྱི་ནི་སྤྱི་ཚོགས་ཀྱི་རྣམ་པ་མང་པོ་ཅིག་ལ་ད་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་གྲོགས་ལ། འོ་ན་ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།